གསན་མཁན་རྣམ་པ་ཚོ་སྔ་དྲོ་བདེ་ལེགས་འདི་ག་ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏོན་ལྡི་སི་ནང་རྟེན་གཞི་གནང་བའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ལྔ་བཅུ་རབ་གནས་ཆུ་མོ་ཡོས་ཀྱི་ལོའི་བོད་ཟླ་བཅུ་གཉིས་རྒྱལ་ཟླ་བའི་ཚེས་པ་བཞི་དང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་སྤྱི་ཟླ་དང་པོའི་ཚེས་བཅོ་ལྔ་རེས་གཟའ་ཟླ་བའི་སྔ་དྲོའི་ལས་རིམ་འགོ་ཚུགས་ཞུ་གི་ཡོད། ལས་རིམ་འདི་བཞིན་བསྟན་འཛིན་དཔལ་མོ་ལགས་ཀྱིས་བཀོད་སྒྲིག་གནང་བའི་ཐོག་ལེ་ཚན་ངོ་སྤྲོད་དང་གསར་འགྱུར་ཁག་ཕབ་སྒྱུར་གྱི་སྙན་སྒྲོན་ཞུ་མཁན་ལྷུན་གྲུབ་ཚེ་རིང་ལགས་དང་སེང་གེ་རི་བསོད་ནམས་ལྷ་མོ་གཉིས་ནས་ཐོག་མར་གསན་མཁན་རྣམ་པ་ལྷན་རྒྱས་ལ་མཛའ་བརྩེའི་འཚམས་འདྲི་ཞུས་པ་དང་སྦྲགས།
ཐེངས་འདིའི་ལེ་ཚན་ཁག་གཤམ་ལ་རིམ་བཞིན་ངོ་སྤྲོད་ཞུ་གི་ཡིན། དེ་རིང་གི་ལས་རིམ་ཁག་གི་ཐོག་མར་ཨ་མི་རི་ཀས་རེས་གཟའ་སྤེན་པའི་ཉིན་ཐའེ་ཝན་གྱི་འོས་བསྡུའི་ནང་ཐའེ་ཝན་རང་བཙན་བཞེངས་ཕྱོགས་འཛིན་མཁན་ལའེ་ཅིང་ཏེ་མཆོག་ལ་རྒྱལ་ཁ་ཐོབ་པར་དགའ་བསུ་ཞུས་པའི་བསྒྲགས་གཏམ་སྤེལ་བ་དེར་རྒྱ་ནག་གཞུང་ནས་ངོ་རྒོལ་བྱས་ཡོད་པའི་ཐེངས་འདིའི་གལ་ཆེའི་གསར་འགྱུར་ཁག་ཅིག་དང། དེ་ནས་རྒྱ་གར་གཞུང་ནས་མི་དམངས་ལ་ཐོབ་ཐང་གནང་བ་ཁག་ལ་དྭགས་ས་གནས་འཛིན་སྐྱོང་ནས་བོད་མི་རྣམས་ལ་ངོ་སྤྲོད་ཀྱི་ཉིན་གཉིས་རིང་ལས་འགུལ་སྤེལ་གནང་ཡོད་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། དེ་ནས་ཐའེ་ཝན་གྱི་བདམས་ཐོན་སྲིད་འཛིན་ལའེ་ཅིང་ཏེ་ཡིས་འོས་བསྡུའི་གྲུབ་འབྲས་ནི་ཐའེ་ཝན་མི་དམངས་ཀྱིས་དམངས་གཙོར་གདམ་ག་བྱས་པ་ཞིག་རེད་ཅེས་རྒྱལ་ཁའི་གསུང་བཤད་སྐབས་གསུངས་ཡོད་པའི་སྐོར་གྱི་གནས་ཚུལ་ཕྱོགས་བསྒྲིགས་ཞུས་པ་ཞིག་དང། མཇུག་ཏུ་གླེང་མོལ་གྱི་ལེ་ཚན་བཅས་གསར་འགྱུར་གྱི་རྗེས་སུ་རིམ་པས་སྙན་སྒྲོན་ཞུ་བ་ཡིན།
ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་ཁག་ལྷུན་གྲུབ་ཚེ་རིང་ལགས་དང་སེང་གེ་རི་བསོད་ནམས་ལྷ་མོ་གཉིས་ཀྱིས་སྙན་སྒྲོན་ཞུ་གི་ཡིན། ཨ་མི་རི་ཀས་རེས་གཟའ་སྤེན་པའི་ཉིན་ཐའེ་ཝན་གྱི་རྒྱལ་ཡོངས་འོས་བསྡུའི་ནང་ནས་ཐའེ་ཝན་རང་བཙན་གྱི་བཞེངས་ཕྱོགས་འཛིན་མཁན་ལའེ་ཅིང་ཏེ་མཆོག་ལ་རྒྱལ་ཁ་ཐོབ་པར་དགའ་བསུ་ཞུས་པའི་བསྒྲགས་གཏམ་སྤེལ་བ་དེར་རྒྱ་ནག་གཞུང་ངོས་ནས་ངོ་རྒོལ་བྱེད་ཀྱི་ཡོད་སྐོར་ཁ་སང་གཟའ་ཉི་མའི་ཉིན་བཤད་འདུག་དེ་ཡང་ཐའེ་ཝན་ནང་རེས་གཟའ་སྤེན་པའི་ཉིན་རྒྱལ་ཡོངས་འོས་བསྡུ་གནང་བར་ཐའེ་ཝན་གྱི་མང་གཙོ་ཡར་ཐོན་ཚོགས་པའི་སྲིད་འཛིན་འོས་མི་ལའེ་ཅིང་ཏེ་མཆོག་གིས་ཕྱོགས་འགལ་སྲིད་དོན་ཚོགས་པ་གཙོ་བོ་ཡིན་པ་གོ་མིན་ཏང་གི་འོས་མི་ཧའོ་ཡུའུ་ལ་འོས་གྲངས་དགུ་འབུམ་ལྷག་གིས་ཕམ་ཉེས་བཏང་ཡོད་ཅིང་འོས་བསྡུ་དེ་ཡང་རྒྱ་ནག་ངོས་ནས་ཐའེ་ཝན་ཐོག་མཁའ་དམག་གནམ་གྲུ་ཡང་སེ་བཏང་སྟེ་དམག་དོན་ཐོག་ནས་སྡིགས་ར་བཏང་བ་དང་ཕྱི་འབྲེལ་སྒོ་ནས་གནོན་ཤུགས་སྤྲད་པའི་ཁྲོད་གནང་ཡོད་པ་རེད། ཨ་མི་རི་ཀའི་ཕྱི་སྲིད་དྲུང་ཆེ་ཨན་ཐི་ནི་སྦིལ་ཀིན་མཆོག་གིས་རེས་གཟའ་སྤེན་པའི་ཉིན་བསྒྲགས་གཏམ་ཞིག་སྤེལ་གནང་བའི་ནང། ལའེ་ཅིང་ཏེ་མཆོག་ཐའེ་ཝན་གྱི་སྲིད་འཛིན་ལ་འོས་འདེམས་རྒྱལ་ཁ་ཐོབ་པར་དགའ་བསུའི་འཚམས་འདྲི་ཞུས་པ་མ་ཟད་ཐའེ་ཝན་མི་དམངས་ཀྱི་མང་གཙོའི་ལམ་ལུགས་ཀྱི་སྟོབས་ཤུགས་ཡང་བསྐྱར་ཕྱིར་གསལ་སྟོན་སྐོར་དང་འོས་བསྡུའི་བརྒྱུད་རིམ་ལ་བསྔགས་བརྗོད་གནང་འདུག་ཁ་སང་གཟའ་ཉི་མའི་ཉིན་རྒྱ་ནག་གི་ཕྱི་སྲིད་ལས་ཁང་གི་མགྲིན་ཚབ་པས་ཨ་རིའི་བསྒྲགས་གཏམ་དེ་ཡིས་ཐའེ་ཝན་གྱི་རང་བཙན་འདོད་མཁན་ཁ་བྲལ་རིང་ལུགས་པ་ཚོར་བརྡ་ལན་ནོར་འཁྲུལ་ཅན་ཞིག་བཏང་ཡོད་ཚུལ་དང་དེར་རྒྱ་ནག་གིས་ངོ་རྒོལ་ཤུགས་ཆེ་བྱེད་ཀྱི་ཡོད་སྐོར་བཤད་འདུག་ལ་ཨ་མི་རི་ཀས་ཐའེ་ཝན་དང་གཞུང་འབྲེལ་སྒོ་ནས་འབྲེལ་ལམ་བྱ་རྒྱུ་མཚམས་འཇོག་དགོས་པའི་འབོད་སྐུལ་བྱེད་ཀྱི་ཡོད་ལ་ཐའེ་ཝན་གྱི་རང་བཙན་འདོད་མཁན་ཁ་བྲལ་རིང་ལུགས་པ་ཚོར་བརྡ་ལན་ནོར་པ་གཏོང་རྒྱུ་མཚམས་འཇོག་དགོས་ལུགས་ཀྱང་བཤད་འདུག་ཡང་ཐའེ་ཝན་མི་མང་གིས་རྒྱ་ནག་གི་ནུས་ཤུགས་དང་སྡིགས་ར་སོགས་ལ་དགག་པ་བརྒྱབ་ནས་ཐའེ་ཝན་གྱི་བདག་དབང་སྲུང་སྐྱོབ་གནང་མཁན་ལའེ་ཅིང་ཏེ་མཆོག་ལ་འོས་ཤོག་འཕེན་ནས་ཁོང་སྲིད་འཛིན་ལ་འོས་འདེམས་རྒྱལ་ཁ་ཐོབ་པའི་རྗེས་སུ། ཐའེ་ཝན་གྱིས་རྒྱ་ནག་ནས་དངོས་བདེན་གནས་ཚུལ་ལ་གདོང་ལེན་བྱས་ཏེ་ཐའེ་ཝན་གྱི་འོས་བསྡུའི་གྲུབ་འབྲས་ལ་གུས་བརྩི་ཞུ་དགོས་སྐོར་གསུངས་འདུག། རྒྱ་ནག་ངོས་ནས་ཐའེ་ཝན་གྱི་མང་གཙོ་ཡར་ཐོན་ཚོགས་པའི་སྲིད་འཛིན་འོས་མི་ལའེ་ཅིང་ཏེ་ལ་འོས་ཤོག་འཕེན་མི་དགོས་པའི་འབོད་སྐུལ་ཡང་སེ་བྱས་ན་ཡང་རྒྱ་ནག་དམར་ཤོག་ཚོགས་པས་ཉེན་ཚབས་ཆེ་བའི་ཁ་བྲལ་རིང་ལུགས་པར་བརྩིས་པའི་ལའེ་ཅིང་ཏེ་མཆོག་ལ་རྒྱལ་ཁ་ཆེན་པོ་ཐོབ་པའི་འོས་ཤོག་འཕེན་ཡོད་ཅིང་ལའེ་ཅིང་ཏེ་མཆོག་གིས་ཐའེ་ཝན་ལ་རྒྱ་ནག་གཞུང་གི་འཇིགས་སྐུལ་ནས་སྲུང་སྐྱོབ་གནང་རྒྱུ་ཡིན་སྐོར་རེས་གཟའ་སྤེན་པའི་ཉིན་གསུངས་པ་དང་ཡང་ཁ་སང་གཟའ་ཉི་མའི་ཉིན་ཐའེ་ཝན་གྱི་ཕྱི་སྲིད་ལས་ཁང་གིས་རྒྱ་ནག་གཞུང་ནས་ཐའེ་ཝན་གྱི་འོས་བསྡུའི་གྲུབ་འབྲས་ལ་གུས་བརྩི་ཞུ་དགོས་སྐོར་གསུངས་འདུག། ཡང་ཨ་རིའི་སྲིད་འཛིན་ཇོ་བྷའི་ཏེན་མཆོག་གིས་ཨ་རིའི་རྒྱལ་ཡོངས་སློབ་སྟོན་ཟུར་པ་ཞིག་དང་ཨ་རིའི་ཕྱི་སྲིད་དྲུང་ཆེ་ཟུར་པ་ཞིག་སོགས་ལས་གྲུབ་པའི་གཞུང་འབྲེལ་མ་ཡིན་པའི་སྐུ་ཚབ་འཐུས་མིའི་ཚོགས་ཆུང་ཞིག་ཐའེ་ཝན་ནང་ཆེད་གཏོང་གནང་བ་དེ་ཁ་སང་གཟའ་ཉི་མའི་ཉིན་ཐའེ་ཝན་ནང་ཕེབས་འབྱོར་བྱུང་བར་ཡང་རྒྱ་ནག་གཞུང་ཁོང་ཁྲོ་ལངས་བཟོས་ཡོད་པའི་གནས་ཚུལ་འདུག། ཧྥ་རན་སི་དང་འཇར་མ་ནི་རྒྱལ་ཁབ་གཉིས་ཀྱིས་ཁ་ཉིན་ཐའེ་ཝན་ནང་འོས་བསྡུའི་ལས་དོན་ལམ་ལྷོང་ཐོག་གནང་ཐུབ་པ་དེར་བཀྲ་ཤིས་བདེ་ལེགས་ཀྱི་འཚམས་འདྲི་གནང་ཡོད་པ་རེད་འདུག་དེ་ཡང་རེས་གཟའ་ཉི་མ་ཉིན་ཧྥ་རན་སིའི་ཕྱི་སྲིད་ལྷན་ཁང་གིས་ཐའེ་ཝན་གྱི་བདམས་ཐོན་སྲིད་འཛིན་ལའེ་ཅིང་ཏེ་མཆོག་གི་མཚན་མ་སྨྲས་པར། ང་ཚོས་དམངས་གཙོའི་བྱ་གཞག་ཐོག་ཕྱག་བཞེས་གནང་མཁན་འོས་འཕེན་པ་དང་འོས་མི་རྣམ་པར་བཀྲ་ཤིས་བདེ་ལེགས་ཀྱི་འཚམས་འདྲི་ཞུ་གི་ཡོད་ཅེས་དང། ང་ཚོས་ཐའེ་ཝན་མཚོ་ཁའི་ཞི་བདེ་དང་བརྟན་ལྷིང་གི་གལ་གནད་ཐད་ནན་བརྗོད་བྱེད་ཀྱི་ཡོད། ཕྱོགས་ཚང་མས་ད་ལྟའི་གནས་བབ་དེར་གུས་བཀུར་ཞུ་དགོས། མཚོ་ཁ་ཕན་ཚུན་གྱི་གྲོས་མོལ་དེ་སླར་གསོ་ཡོང་བའི་རེ་བ་ཡང་ཞུ་གི་ཡོད་ཅེས་གསུངས་ཡོད་པ་རེད་འདུག། ཡང་ཧྥ་རན་སིའི་ཕྱི་སྲིད་ལས་ཁང་གིས་ཐའེ་ཝན་ནི་ཡུ་རོབ་དང་ཧྥ་རན་སིར་མཐུན་ཕྱོགས་གནང་མཁན་གལ་ཆེ་ཞིག་ཆགས་ཡོད། ལྷག་པར་དུ་དཔལ་འབྱོར་དང་ཚན་རིག་དང་འཕྲུལ་རིག་གི་ཐོག་ནས་གལ་ཆེན་པོ་ཆགས་ཡོད། ད་ཐེངས་ཀྱི་ཐའེ་ཝན་ནང་གི་འོས་བསྡུ་དེའི་རྗེས་རྒྱ་ནག་གཅིག་གི་སྲིད་ཇུས་དེ་མུ་མཐུད་འཛིན་པའི་ཐོག་ཕན་ཚུན་གྱི་འབྲེལ་བ་དེ་ཡང་མུ་མཐུད་ནས་ཤུགས་ཆེ་རུ་འགྲོ་བའི་རེ་བ་ཞུ་གི་ཡོད་ཅེས་གསུངས་ཡོད་པ་རེད་འདུག། ཡང་ཇར་མ་ནིའི་ཕྱི་སྲིད་ལྷན་ཁང་ནས་ཀྱང། ཐའེ་ཝན་གྱི་བདམས་ཐོན་སྲིད་འཛིན་ལའེ་ཅིང་ཏེ་མཆོག་གིས་མཚན་མ་སྨོས་པར་ཐའེ་ཝན་གྱི་འོས་འཕེན་བ་རྣམས་དང་འོས་མི་རྣམ་པར་བཀྲ་ཤིས་བདེ་ལེགས་ཀྱི་འཚམས་འདྲི་གནང་ཡོད་ཅིང། ཐའེ་ཝན་གྱི་མཚོ་ཁའི་ད་ལྟའི་གནས་བབ་དེར་འགྱུར་བ་གཏོང་འདོད་མེད་པའི་སྐོར་དང། གལ་སྲིད་འགྱུར་བ་གཏོང་བ་ཡིན་ན་དེ་ཞི་བའི་ཐོག་དང་གཉིས་མོས་ཐོག་གནང་དགོས་པའི་སྐོར་གསུངས་ཡོད་པ་རེད་འདུག། དེ་བཞིན་ཇར་མ་ནིའི་ངོས་ནས་ཐའེ་ཝན་དང་འབྲེལ་ལམ་ཟབ་ཏུ་གཏོང་རྒྱུའི་འདུན་པ་ཡོད་གནང་བའི་སྐོར་དང། དེ་ཡང་རྒྱ་ནག་གཅིག་གི་སྲིད་བྱུས་ཀྱི་སྒྲོམ་གཞི་དེའི་འོག་གནང་རྒྱུ་ཡིན་པའི་སྐོར་བརྗོད་ཡོད་པ་རེད་འདུག་རྒྱ་ནག་གིས་ཐའེ་ཝན་དེ་བཞིན་རྒྱ་ནག་གི་མངའ་འོག་ཏུ་བཅུག་རྒྱུའི་སྐོར་རྒྱུན་ཆད་མེད་པར་བསྒྲགས་པར། རེས་གཟའ་ཉི་མའི་ཉིན་ཐའེ་ཝན་གྱི་བདམས་ཐོན་སྲིད་འཛིན་ལའེ་ཅིང་ཏེ་མཆོག་གིས་ཐའེ་ཝན་ནི་དེ་སྔ་ནས་རང་དབང་རང་བཙན་ཡིན་པ་དང། རྒྱ་ནག་གིས་དངོས་ཡོད་གནས་བབ་དེ་ཤེས་དགོས་པ་མ་ཟད་ཐའེ་ཝན་གྱི་མི་མང་གི་འོས་ཤོག་དེར་ཡང་གུས་བཀུར་ཞུ་དགོས་པའི་སྐོར་གསུངས་ཡོད་པ་རེད་འདུག།
ཡང། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཐའེ་ཝན་ནང་རེས་གཟའ་སྤེན་པའི་ཉིན་རྒྱལ་ཡོངས་འོས་བསྡུ་བྱས་པ་ནས་ཡུལ་དེའི་སྲིད་འཛིན་ལ་འོས་འདེམས་རྒྱལ་ཁ་ཐོབ་པ། ལའེ་ཅིང་ཏེ་མཆོག་ལ་འཚམས་འདྲིའི་གསུང་འཕྲིན་ཞིག་བསྩལ་གནང་མཛད་འདུག། ད་རིང་དགའ་ལྡན་ཕོ་བྲང་ཡིག་ཚང་གི་དྲ་གནས་ཐོག་གནས་ཚུལ་བཀོད་འབུལ་གནང་དོན་ལྟར་ན། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ལའེ་ཅིང་ཏེ་མཆོག་ཐའེ་ཝན་གྱི་སྲིད་འཛིན་ལ་འོས་འདེམས་རྒྱལ་ཁ་ཐོབ་པར་འཚམས་འདྲིའི་གསུང་འཕྲིན་ཞིག་སྩལ་གནང་མཛད་པ་དེའི་ནང་མགོན་པོ་གང་ཉིད་ནས་ཐའེ་ཝན་ནང་རྒྱལ་ཡོངས་འོས་བསྡུ་གནང་བ་དེར་ཐུགས་ཞིབ་མཛད་པ་དང་དེ་ནི་རང་དབང་དང་ཆེ་མཐོང་ལྡན་པའི་ཐོག་ནས་གནས་འདོད་ཡོད་པའི་མི་མང་རྣམས་ལ་བློ་སྟོབས་འཕེལ་གཞི་ཞིག་ཡོང་སྐོར་བཀའ་སྩལ་གནང་མཛད་འདུག། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ད་དུང། མགོན་པོ་གང་ཉིད་ཐའེ་ཝན་ལ་ཆིབས་བསྒྱུར་མཛད་འཕྲིན་བསྐྱངས་གནང་མཛད་སྐབས་ཐའེ་ཝན་མི་མང་རྣམས་ཀྱིས་བསྙེན་བཀུར་གཟབ་རྒྱས་ཞུས་པ་ཁག་གི་སྐོར་ཐུགས་དྲན་གསོ་མཛད་པ་དང། སྐབས་དེར་ཡང་ཐའེ་ཝན་ནང་མང་གཙོའི་ལམ་ལུགས་ཀྱི་རྩ་བ་བརྟན་པོ་བཙུགས་ཡོད་པ་གཟིགས་ཡོད་པ་དང། ཐའེ་ཝན་མི་མང་རྣམས་དར་ཞིང་རྒྱས་པ་དང་མང་གཙོའི་ལམ་ལུགས་ཡར་རྒྱས་ཕུན་སུམ་ཚོགས་པ་ཕྱིན་ཡོད་པ་ཙམ་མ་ཡིན་པར། ཐའེ་ཝན་རང་ཉིད་ཀྱི་གནའ་བོའི་རིག་གཞུང་གི་རྒྱུན་སྲོལ་ཕྱུག་པོ་ཁག་བདག་གཅེས་སྲུང་སྐྱོབ་གནང་བ་དང་དུས་མཚུངས། དཔལ་འབྱོར་དང་ཤེས་ཡོན་ཡར་རྒྱས་ཀྱི་དམིགས་ཡུལ་ཆེན་པོ་འགྲུབ་ཡོད་སྐོར་བཀའ་བསྩལ་གནང་མཛད་འདུག་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ད་དུང་ཐའེ་ཝན་གྱི་ནང་པ་རྣམས་ཀྱིས་ནང་ཆོས་ལ་དད་གུས་ཡིད་ཆེས་ཆེན་པོ་ཞུ་བཞིན་པར་བསྔགས་བརྗོད་མཛད་པ་དང་མགོན་པོ་གང་ཉིད་ནང་པའི་དགེ་སློང་ཞིག་ཡིན་པའི་ཆ་ནས་ཐའེ་ཝན་གྱི་ནང་པ་རྣམས་ཀྱིས་མགོན་པོ་གང་ཉིད་ལ་དུས་ནས་དུས་སུ་བཀའ་ཆོས་དང་ཆོས་ཕྱོགས་ཐོག་ནས་ལམ་སྟོན་གནང་སྐྱོང་ཡོང་བའི་གསོལ་འདེབས་ཞུས་པ་ཁག་གི་རེ་བ་སྐོང་རྒྱུའི་ཐབས་ཤེས་གང་ལེགས་གནང་རྒྱུའི་ཞལ་བཞེས་ཀྱང་མཛད་འདུག་ཡང་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ཐའེ་ཝན་དང་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་གཉིས་དབར་འབྲེལ་ལམ་ཡག་པོ་དགོས་པ་འདི་ནི་གལ་ཆེ་ཤོས་དེ་ཡིན་སྐོར་བཀའ་གནང་བ་དང་མགོན་པོ་གང་ཉིད་ནི་ས་གནས་དང་རྒྱལ་ཡོངས་དེ་བཞིན་རྒྱལ་སྤྱིའི་རིམ་པའི་དཀའ་རྙོག་ཆེ་བའི་གནད་དོན་ཁག་སེལ་རྒྱུའི་ཐབས་ལམ་ལེགས་ཤོས་དེ་ནི་གྲོས་མོལ་ལམ་ནས་ཡིན་པར་རྒྱུན་རིང་ནས་ཐུགས་ཡིད་བརྟན་པོ་མཛད་ཀྱི་ཡོད་སྐོར་བཀའ་གནང་འདུག་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་མཐའ་དོན་དུ་ཐའེ་ཝན་གྱི་སྲིད་འཛིན་ལ་འོས་འདེམས་རྒྱལ་ཁ་ཐོབ་པ། ལའེ་ཅིང་ཏེ་མཆོག་གིས་ཡོང་འགྱུར་གྱི་དཀའ་ཚེགས་ཁག་ལ་གདོང་ལེན་གནང་རྒྱུར་ལམ་ལྷོངས་ཡོང་བ་དང་ཐའེ་ཝན་མི་མང་རྣམས་ཀྱི་མངོན་འདོད་དང་རེ་བ་ཁག་འགྲུབ་པའི་སྨོན་འདུན་ཡང་མཛད་ཡོད་པའི་གནས་ཚུལ་འདུག།
ཐའེ་ཝན་གྱི་འོས་འཕེན་བ་རྣམས་ཀྱིས་སྲིད་འཛིན་དུ་འོས་འདེམས་གནང་བའི་སྐུ་ཞབས་ལའེ་ཅིང་ཏེ་ཡིས་ཐའེ་ཝན་ངོས་ནས་རྒྱ་ནག་གི་སྡིགས་སྐུལ་དེར་གདོང་ལེན་གནང་རྒྱུའི་སྐོར་གསུངས་ཡོད་པ་རེད་འདུག་དེ་ཡང་རེས་གཟའ་སྤེན་པ་ཉིན་ཐའེ་ཝན་གྱི་བདམས་ཐོན་སྲིད་འཛིན་སྐུ་ཞབས་ལའེ་ཅིང་ཏེ་མཆོག་གིས་འོས་བསྡུའི་ནང་རྒྱལ་ཁ་ཐོབ་པར་གསུང་བཤད་གནང་བའི་ནང་ཐའེ་ཝན་མཚོ་ཁའི་ཞི་བདེ་བརྟན་ལྷིང་མུ་མཐུད་ནས་འཇོག་ཐབས་གནང་རྒྱུའི་སྐོར་དང་རྒྱ་ནག་གི་སྡིགས་སྐུལ་དེར་གདོང་ལེན་གནང་རྒྱུའི་སྐོར་གསུངས་འདུག་རྒྱ་ནག་གིས་ཉེ་སྔོན་ཐའེ་ཝན་ནང་འོས་བསྡུ་མ་གནང་གོང་ད་ལྟའི་ཐའེ་ཝན་གྱི་བདམས་ཐོན་སྲིད་འཛིན་མཆོག་ཉེན་ཚབས་ཆེན་པོ་ཞིག་ཡིན་པའི་སྐྱོན་བརྗོད་བྱས་པ་དང། རེས་གཟའ་སྤེན་པ་ཉིན་ཐེ་ཝན་ནང་གི་འོས་བསྡུའི་གྲུབ་འབྲས་ཕྱིར་འདོན་བྱུང་བའི་རྗེས། རྒྱ་ནག་དང་ཐེ་ཝན་ཟླ་སྒྲིལ་གྱི་འགྱུར་འགྲོས་དེ་བཀག་ཐུབ་ཐབས་མེད་པའི་སྐོར་བརྗོད་ཡོད་པ་རེད་འདུག་ཐེ་ཝན་གཞུང་གི་དབུས་འོས་བསྡུ་ལས་ཁང་གིས་འོས་ཤོག་གྲངས་བཤེར་གནང་བའི་རྗེས་གྲུབ་འབྲས་ཕྱིར་འདོན་གནང་བའི་ནང། དམངས་གཙོ་ཡར་ཐོན་ཚོགས་པའི་སྲིད་འཛིན་འོས་མི་སྐུ་ཞབས་ལའེ་ཅིང་ཏེ་ལ་འོས་ཤོག་བརྒྱ་ཆ་བཞི་བཅུ་དང་གྲངས་ཆུང་གཅིག་དང། གོ་མིན་ཏང་ཚོགས་པའི་སྲིད་འཛིན་འོས་མི་སྐུ་ཞབས་ཧོའུ་ཡུའུ་དབྱི་ལ་འོས་ཤོག་བརྒྱ་ཆ་སུམ་ཅུ་སོ་གསུམ་དང་ཕྱེད་ཀ་དང། ཐའེ་ཝན་མི་དམངས་དམངས་གཙོ་ཚོགས་པའི་སྲིད་འཛིན་འོས་མི་སྐུ་ཞབས་ཀོའུ་ཝེན་ཅི་ལ་འོས་ཤོག་བརྒྱ་ཆ་ཉི་ཤུ་རྩ་དྲུག་དང་ཕྱེད་ཀ་ཐོབ་གནང་བའི་སྐོར་བརྗོད་ཡོད་པ་རེད་འདུག་ཐའེ་ཝན་གྱི་སྲིད་འཛིན་འོས་ཤོག་དེ་དམངས་གཙོ་ཡར་ཐོན་ཚོགས་པའི་སྲིད་འཛིན་འོས་མི་སྐུ་ཞབས་ལའེ་ལ་ཐོབ་ནའང་ཚོགས་པའི་གྲོས་ཚོགས་ནང་གི་མང་མོས་དེ་ཤོར་བར། གོ་མིན་ཏང་ཚོགས་པར་ཞབས་སྟེགས་གྲངས་ལྔ་བཅུ་ང་གཉིས་དང། དམངས་གཙོ་ཡར་ཐོན་ཚོགས་པར་ཞབས་སྟེགས་གྲངས་ལྔ་བཅུ་ང་གཅིག་དང། ཐའེ་ཝན་མི་དམངས་ཚོགས་པར་ཞབས་སྟེགས་གྲངས་བརྒྱད་དང་རང་དབང་ཅན་ལ་ཞབས་སྟེགས་གཉིས་ཐོབ་གནང་ཡོད་པ་རེད་འདུག།
རྣམ་པ་ཚོས་ད་ལྟ་གསན་བཞིན་པ་འདི་ནི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་ཁག་རེད་ཡང་རྒྱ་གར་གཞུང་ནས་མི་དམངས་ལ་ཐོབ་ཐང་གནང་བ་དག་ལ་ལ་དྭགས་ས་གནས་འཛིན་སྐྱོང་ནས་བོད་མི་རྣམས་ལ་ངོ་སྤྲོད་ཀྱི་ཉིན་གཉིས་རིང་གི་ལས་འགུལ་སྤེལ་གནང་བའི་སྐོར་ས་གནས་ནས་འཕྲིན་ལས་ཆོས་སྒྲོན་ལགས་ཀྱིས་བཏང་འབྱོར་བྱུང་བའི་གནས་ཚུལ་དེ་སྙན་སྒྲོན་ཞུ་གི་ཡིན།
རྒྱ་གར་གཞུང་ནས་མི་མང་ལ་ཐོབ་ཐང་གནང་བ་དག་ལ་དྭགས་ས་གནས་འཛིན་སྐྱོང་ནས་བོད་མི་རྣམས་ལ་ངོ་སྤྲོད་ཀྱི་ཉིན་གཉིས་ལས་འགུལ་སྤེལ་སོང་རྒྱ་གར་དབུས་གཞུང་བརྒྱུད་མི་མང་ལ་ཐོབ་ཐང་འདྲ་མིན་གནང་གི་ཡོད་པའི་ལས་འཆར་དག་དངོས་སུ་མི་མང་ལ་གོ་རྟོགས་ཡོད་མེད་ཀྱིས་མི་མང་པོ་ལ་ཐོབ་ཐང་ཁག་ཅིག་ཐོབ་ཀྱི་མེད་དུས་དེ་དང་འབྲེལ་རྒྱ་གར་ཡོངས་ལ་གོ་རྟོགས་སྤེལ་ཕྱིར་རྒྱ་གར་སྲིད་བློན Narendra Modi མཆོག་གིས་དེ་སྔོན་འཇར་ཁན་མངའ་སྡེ་རུ་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་སྤྱི་ཟླ་བཅུ་གཅིག་ཚེས་ཉི་ཤུ་རྩ་ལྔ་ནས་འགོ་བཙུགས་གནང་བ་དེ་རྒྱ་གར་མངའ་སྡེ་གཞན་ཚང་མར་ལག་བསྟར་འབྱུང་བཞིན་ཡོད་པ་དེ་ཡང་ལ་དྭགས་གཙོ་གཞུང་མངའ་སྡེ་འཛིན་སྐྱོང་གི་ངོས་ནས་ལ་དྭགས་རྒྱལ་ས་གླེ་གནས་སྡོད་བོད་མི་རྣམས་ལ་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི།

མཛད་སྒོའི་སྐབས་ལས་ཁུངས་འདྲ་མིན་གྱི་དཔོན་པོ་སོ་སོས་གཞུང་གི་ཐོབ་ཐང་ངོ་སྤྲོད་གནང་བའི་ནང་དཔལ་འབྱོར་གནས་སྟངས་ཞན་པའི་ཁྱིམ་ཚང་ཡིན་པ་དང་ཁང་པ་ཡག་པོ་མེད་པ་ལ་ཁང་པ་བསྐྱར་གསོ་བྱེད་རྒྱུ་དང་གསང་སྤྱོད་མེད་མཁན་ལ་གསང་སྤྱོད་གསར་རྒྱག་གནང་རྒྱུའི་དངུལ་རོགས་གནང་བ་དང་ཞིང་ལས་འདེབས་མཁན་ལ་ཞིང་ལས་དང་ཆུ་འཐེན་རྒྱུའི་ཅ་དངོས་རིན་པ་བཅག་ནས་ཚོང་རྒྱུ་ལག་རྩལ་མཁས་པ་རྣམས་ལ་གཞུང་ནས་འཚོ་ཕོགས་བཟའ་འབྲུ་ཐོབ་ཐང་བ་ཕྱུགས་ཡོད་མཁན་ལ་གཞུང་ནས་བུ་ལོན་གཡར་རྒྱུ་ཡོད་པའི་ཐོབ་ཐང་དང་དེར་དགོས་མཁོ་ཇི་འདྲ་ཡོད་པ་ལ་སོགས་ཀྱི་ངོ་སྤྲོད་རྒྱས་པ་གནང་སོང། ད་ལན་ཉིན་གཉིས་ཀྱི་ལས་འགུལ་འདིའི་བརྒྱུད་རྒྱ་གར་དབུས་གཞུང་ནས་རྒྱ་གར་གནས་སྡོད་བོད་མི་རྣམས་ཀྱི་འཚོ་བ་ཡར་རྒྱས་བཏང་ཕྱིར་རྒྱ་གར་དབུས་གཞུང་ནས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོར་ངོ་སྤྲོད་གནང་བ Tibetan Rehabilitation Policy ཞེས་པའི་སྲིད་ཇུས་ཤིག་བཏོན་ཡོད་པ་དེ་དངོས་སུ་ལག་བསྟར་བྱུང་རྒྱུའི་ཐོག་གོམ་པ་ཆེན་པོ་ཞིག་བརྒྱབ་ཀྱི་ཡོད་པ་ལ་དྭགས་བསོད་ནམས་གླིང་བོད་མི་གཞིས་ཆགས་ཀྱི་ལས་བྱེད་དོན་གྲུབ་བཀྲ་ཤིས་ལགས་ཀྱིས་འདི་ག་རླུང་འཕྲིན་ཁང་ལ་གསུངས་བྱུང། ཟེར་ན་ད་བོད་པའི་གི་ལས་དོན་དང་འབྲེལ་བའི་འབྲེལ་མཐུད་པ་ཟེར་ན Nodal Officer གོང་ལ་ཕེབས་ཤོག།

ད་དངོས་སུ་ལག་བསྟར་བྱེད་ཡས་ཀྱི་ད་འབད་བརྩོན་དེ་མ་སོགས་གོམ་པ་ཡག་པོ་ཅིག་རྒྱག་བ་སོང་ཨ་བསམ་བསམ་ཅིག་དེ་འདྲའི་ཚོར་སྣང་ཅིག་བྱུང་ད་རེད། སྤྱིར་བཏང Rehabilitation Policy ཉིས་སྟོང་བཅུ་བཞི་ནས་ཡོད་ཡོད་པ་བཅས་ལ་ཉིས་སྟོང་བཅུ་བཞི་ནས་ལག་བསྟར་ལ་ཡོད་ཡོད་པ་རེད་ཡོད་ད་ལས་གཞི་ད་མ་སོན་གྱི་ད་ལྟ་ལག་བསྟར་བྱེད་དགོས་རེད་ཐོབ་ཐང་སྤྲད་དགོས་རེད་ཟེར་བྱས་ནས་དཔེ་གསལ་པོ་བྱས་ནས་སྡེ་ཚན་ཚང་མ་སྐད་བཏང་ངོ་སྤྲོད་བྱས་བོད་པ་རག་གི་རེད་ད་ལས་གཞི་ལ་ཅིག་བཏང་ཨ་འདི་ནང་བཞིན་གྱི་ལས་འགུལ་འདི་ཚོ་ངོ་སྤྲོད་བྱས་ཏེ། དང་པོ་དུ་བཞི་རེ་འོག་ཏུ་བསྡད་ལ། མཛད་སྒོར་ལ་དྭགས་ས་གནས་འཛིན་སྐྱོང་གི་གནད་ཡོད་མི་སྣ་མང་པོ་ཕེབས་ཡོད་པའི་སྐབས་མང་པོ་ཞིག་གིས་ད་ལན་ལ་དྭགས་ས་གནས་འཛིན་སྐྱོང་ནས་ལས་གཞི་འདི་བསྐྲུན་རྒྱུ་གཙོ་བོ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་དྭགས་ས་གནས་ལ་ག་ཚོད་བཀའ་དྲིན་ཆེན་པོ་ཡིན་པ་དེ་བཀའ་དྲིན་རྗེས་དྲན་ཕྱིར་ཡིན་པ་དང་ཡང་ལ་དྭགས་ཡུལ་ཐག་རིང་དང་དཔལ་འབྱོར་གནས་སྟངས་ཞན་པའི་ཕྲུ་གུ་མང་པོ་ལ་བོད་པའི་སློབ་གྲྭ་འདྲ་མིན་ནས་སློབ་སྦྱོང་མཐར་ཕྱིན་ཐོབ་པ་དེ་དྲིན་ལན་ལོག་ཕྱིར་ལ་དྭགས་ཀྱི་ཡུལ་མི་དང་བོད་མི་རྣམས་ཡར་རྒྱས་ཕྱོགས་ལ་གོམ་པ་མདུན་སྤོས་བྱེད་ཕྱིར་ཡིན་པ་གསུངས་སོང་ལ་དྭགས་ས་གནས་འཛིན་སྐྱོང་ནས་གཞུང་གི་ཐོབ་ཐང་མང་པོ་ཞིག་ངོ་སྤྲོད་གནང་བའི་ཉིན་གཉིས་ནང་བོད་མི་རྣམས་ལ་གཙོ་བོ་འཕྲོད་བསྟེན་དང་འབྲེལ Golden Card དང ABHA Card བཟོས་ཡང་ལ་དྭགས་དེ་གཙོ་གཞུང་མངའ་སྡེ་ཞིག་ལ་བསྒྱུར་ཡོད་དུས་རང་རང་སོ་སོའི Aadhar Card གྱི་ཁ་བྱང་འགྱུར་བ་གཏོང་རྒྱུ་དང་ཡང་མི་ལོ་ན་རྒན་པ་རྣམས་ལ་གཞུང་གི་ཟླ་རེ་ཐོབ་ཐང་ཡོད་པ་རྣམས་ཀྱི་ཐོག་ལས་ཀ་བསྒྲུབས་ཡོད་པ་བོད་མི་མང་པོས་གསུངས་བྱུང། འདས་པའི་ཉིན་གཉིས་དེ་ཡི་རིང་ལ་དྭགས་ས་གནས་འཛིན་སྐྱོང་གི་ལས་ཁུངས་འདྲ་མིན་གྱི་ལས་བྱེད་དཔོན་སྣེ་ཕེབས་ཡོད་ན་ཡང་ཐོབ་ཐང་ཁག་ཅིག་གི་དགོས་མཁོ་ལ Scheduled Caste Scheduled Tribes དང་ལ་དྭགས Residence Certificate ཞེས་ལ་དྭགས་ཀྱི་མི་སེར་ངོ་མ་ཡིན་པའི་ཁུངས་སྐྱེལ་ཡིག་ཆ་ཅིག་གི་དགོས་མཁོ་ཡོད་དུས་བོད་མི་རྣམས་ལ་དེ་འདྲ་མེད་པས་དེ་དང་འབྲེལ་འདི་ག་རླུང་འཕྲིན་ཁང་ནས་རྒྱ་གར་གྲོས་ཚོགས་འོག་མའི་འཐུས་མི་སྐུ་ཞབས་འཇམ་དབྱངས་ཚེ་རིང་རྣམ་རྒྱལ་ལགས་ལ་བཀའ་འདྲི་ཞུས་པས་ཁོང་གིས་འདི་ལྟར་གསུངས་བྱུང། ང་ཚོ་གི་ལས་རིམ་འདི་དང་པོ་ནས་འགོ་ཚུགས་རྒྱུ་རེད། བྱས་ཙང་ག་ལེ་ག་ལེ་འདི་ཚང་མ་འགྲིག་འགྲོ་གི་རེད། གང་ཡིན་ཟེར་ན་དཀའ་ངལ་ཅིག་ཡོད་པ་དང་ཨེ་ནི་འདི་སེལ་ཐབས་འདི་ང་ཚོས་བཙལ་འགྲོ་གི་རེད་བ་ཡ། ནམ་རྒྱུན་ནས་ལས་ཀ་འདི་མ་ལས་ན་དཀའ་ངལ་ག་རེ་ཡོད་པ་དེ་ཧ་གོ་གི་མ་རེད། ད་དེ་རིང་དཀའ་ངལ་འདི་འཕྲད་ཀྱི་འདུག་ཟེར་ན་ཨེ་ནི་ང་ཚོ་སེལ་ཐབས་འདི་ལམ་སང་བཙལ་གྱི་རེད་དཔེར་ན་ད་ལྟ་ཁྱེད་ཀྱིས་གཟིགས་པར་འདི་ལ། Vishwakarma Scheme ཟེར་ནས་བཟོ་པ། བཟོ་པ་ཚོ་གི་ཆེད་དུ་ཐང་ག་བཞེངས་མཁན་ཨེ་ནི་སྐུ་འདྲ་བཞེངས་མཁན་དང། ལག་བཟོ་ག་རེ་ཡོད་ན་ཚེམ་བཟོ་དང་འདི་བཟོ་ཡ་གི་ཆེད་དུ་གཞུང་གི Scheme ཅིག་ཡོད་རེད། ད་འདིའི་ནང་ལ་ཡང་དཀའ་ངལ་ག་རེ་འཕྲད་ཀྱི་འདུག་མི་འདུག་འདི་ཚང་མ་ང་ཚོ་སྐད་ཆ་བཤད་ཀྱིན་བཤད་ཀྱིན་རྙོག་དྲ་ཚང་མ་སེལ་བཞིན་འགྲོ་གི་རེད། བྱས་ཙང་ངས་བསམ་གྱི་འདུག་འདི། སེམས་ཁྲལ་ཁྱོན་ནས་དགོས་མ་རེད། གང་ཟེར་ན་དེ་རིང་ལས་ཀ་ལས་འགོ་ཚུགས་ཚར་བ། བྱས་ཙང་ཚང་མ་གྱིས་དེ་དཀའ་ངལ་ག་རེ་འཕྲད་པ་དེ་ང་ཚོ་གིས་མེད་པ་མེད་པ་བཟོ་ནས་འགྲོ་ཡ་རེད།
རྒྱ་གར་གཞུང་ནས་མི་མང་ལ་ཐོབ་ཐང་ཇི་འདྲ་ཡོད་པའི་ངོ་སྤྲོད་ཀྱི་ཉིན་གཉིས་པའི་མཛད་སྒོར་ལ་དྭགས་རྒྱལ་ས་སླེའི་ཕྱོགས་ལ་གནས་མཁན་གྱི་བོད་མི་ཕལ་ཆེ་བའི་ཁྱབ་ཁོངས་ཀྱི་ལ་དྭགས་སླེ་རང་སྐྱོང་རི་ལྗོངས་ཡར་རྒྱས་ལྷན་ཚོགས་ཀྱི་འཐུས་མི་ཡིན་པ་སྐུ་ཞབས་དོན་གྲུབ་ནོར་བུ་ལགས་ཀྱིས་གསུང་བཤད་གནང་བའི་ནང་ལ་དྭགས་བོད་ཁྱིམ་སློབ་གྲྭར་རྒྱ་ལམ་ཡར་རྒྱས་གཏོང་ཕྱིར་གཞུང་གི་ཐེབས་རྩ་ནས་མ་དངུལ་ས་ཡ་སུམ་ཅུ་གནང་རྒྱུ་ཡིན་པ་གསུངས་སོང།

ཧང་སངས་ཁྱེད་ཚོ་ག་ཚོད་ན་ད་ལྟ་དེ་ལ་དྭགས་ལུང་པ་གི་ལས་ཁུངས་ག་ཚོད་ཡོད་དེ་ཚང་མ་དེ་ང་ཚོ་དེ་བོད་པ་གཞིས་ཆགས་སླེབས་ནས་དེ་ང་ཚོ་ད་དཔེ་ཆ་ཤོག་སྒྲ་ཅན་ན Ration card གི་མིང་བསྒྱུར་ཡ་སྤི་ཡ་འདྲ་བོ་དང་ཡང་དེ་ནས Aadhar card གི་མིང་བརྗེ་པོ་རྒྱག་ཡས་དང Update བྱས་འགྲོ་དང་ག་རེ་ཡིན་ན་ང་ཚོ་ལ་དྭགས་ལུང་པ་དེ་ག་ཚོད་ལས་ཁུངས་ལ་འགྲོ་མ་དགོས་ཐོག་ནས་དེ་ལ་ལས་ཁུངས་ཁོ་རང་དེ་སླེབས་ནས་ང་ཚོ་ལ་དེ་མཐུན་རྐྱེན་སྦྱོར་དཔེ་མ་ཚད་ཡག་པོ་བྱུང་སོང་ཧང་སངས་ཁྱེད་ཚོ།

ཡང་ད་ལན་ངེད་གཉིས་ཀྱིས་རྒྱ་གར་གཞུང་ནས་མི་མང་ལ་ཐོབ་ཐང་གོ་རྟོགས་དང་ངོ་སྤྲོད་ཀྱི་ལས་འགུལ་དེ་རྒྱལ་ས་སླེའི་ཕྱོགས་སུ་གནས་མཁན་གྱི་བོད་མི་རྣམས་ལ་ཡིན་དུས་ལ་དྭགས་བྱང་ཐང་ཁག་བརྒྱད་ལ་བོད་མི་འབྲོག་པ་དང་ས་མ་འབྲོག་གནས་མཁན་ཡོད་དུས་ཁོང་རྣམས་ལ་ལས་འགུལ་དེ་དང་འབྲེལ་བྱང་ཐང་ཉི་མ་གནས་སྡོད་ཨུ་རྒྱན་དོན་གྲུབ་ལགས་ཀྱིས་གསུངས་དོན། གང་བྱས་མཉམ་དུ་ཡུལ་མི་མཉམ་དུ་ལ་རག་འོང་ས་རེད་གང་བྱས་ང་ཚོ་ཉི་མ་དེ་ཚོ་ཆ་བཞག་ན་ད་ལྟ་འདི་འདྲའི་རིགས་རྩ་བ་ཉིད་རག་མ་བྱུང་ཡིན་ནའང་ད་ལྟ Golden Card དང་འདི་ཚོ་བོད་བྱང་ཐང་ཡོངས་རྫོགས་ཀྱི་ཆེད་ལ་ཉི་མ་སྨན་ཁང་ནང་ལ་ལས་གཞི་དེ་ཟླ་བ་གཅིག་སོས་འགྲུབ་སོང་དེ་ཆ་ཚང་འགྲུབ་ཡོད་རེད་ཟེར་གྱི་ཡོད། ལགས་སོ་ཡང་ད་ལི་ཁ་ཤས་ཀྱིས་འདི་འདྲས་གསུངས་འདུག་ང་ཚོ་སླེ་ཕྱོགས་དེ Panchayat ཧལ་ཀ་ཡིན་ན་གཅིག་ནང་ཚུད་ཀྱི་མ་རེད་བྱང་ཐང་ཕྱོགས་ཚུད་དུས་ཡང་ཁོང་ཚོ་ལ་ཐོབ་ཐང་གཞུང་གི་ཐོབ་ཐང་བཅས་ཚང་མ། ཡོད་རེད་ཡིན་ན་ཡང་སོ་སོ་དེ་ཧལ་ཀ་ཧལ་ཀ་ཡོད་རེད་ཉི་མ Block ཉི་མ་ཁོ་རང་གི་དེ་ཁུང་ཁུང་ཡོད་རེད་དེ་དེ་ཡིན་དུས་ང་ཚོ་ཡིན་ན་ཡུལ་མི་དེ་མཉམ་དུ་བྱེད་དུས་ཡུལ་མི་གི་ཚུར་ལ་ང་ཚོ་བརྡ་ལན་གསལ་པོ་ཅིག་མེད་པ་བྱེད་ཅེས་དེ་ནི་ང་ཚོ་དེ་དཀྱིལ་ལ་ལུས་བསྡད་ཀྱི་འདུག་ང་ཚོ་ཡང་དེ་ཏག་ཏག་ཅིག་སྙོབ་ཐུབ་གི་མི་འདུག་དུ་རྒྱ་གར་སྲིད་བློན Narendra Modi མཆོག་གིས་རྒྱ་གར་དབུས་གཞུང་ནས་མི་མང་ལ་ཐོབ་ཐང་ཇི་འདྲ་ཡོད་པའི་ངོ་སྤྲོད་ལས་འགུལ Viksit Bharat Sankalp ཞེས་པ་དེ་ཉིད་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ཕྱི་ཟླ་བཅུ་གཅིག་ཚེས་ཉི་ཤུ་རྩ་ལྔ་ནས་འགོ་ཚུགས་བྱུང་བ་དང་དེ་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ཕྱི་ཟླ་དང་པོའི་ཚེས་ཉི་ཤུ་རྩ་ལྔ་ཉིན་མཇུག་སྡོམ་གནང་རྒྱུ་ཡིན་པ་རེད་འདུག་ལ་དྭགས་ས་གནས་འཛིན་སྐྱོང་ནས་ས་གནས་སུ་གནས་མཁན་གྱི་བོད་མི་རྣམས་ལ་རྒྱ་གར་གཞུང་གི་ངོས་ནས་བོད་མི་རྣམས་ལ་ཐོབ་ཐང་ཇི་འདྲ་ཡོད་པའི་ངོ་སྤྲོད་གནང་རྒྱུ་དང་ཡང་ས་གནས་འཛིན་སྐྱོང་གི་སྡེ་ཚན་ཁག་འདྲ་མིན་གྱི་དཔོན་པོ་རྣམས་བོད་མིའི་གཞིས་ཆགས་སུ་ཕེབས་ནས་ལས་འགུལ་དེ་འདྲ་སྤེལ་བ་ནི་ཐེངས་དང་པོའི་གྲས་ཡིན་པ་དང་དེ་ཡང་ལ་དྭགས་ས་གནས་དེ་ཉིད་གཙོ་གཞུང་མངའ་སྡེ་ཞིག་སྒྱུར་བྱས་བྱུང་བ་ཞིག་ཡིན་པ་མང་པོས་ངོས་འཛིན་གནང་གི་འདུག་ཅེས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་ལ་དྭགས་ས་གནས་གསར་འགོད་པ་འཕྲིན་ལས་ཆོས་སྒྲོན་གྱིས་སྙན་སྒྲོན་ཞུ་གི་ཡོད།
གསར་འགྱུར་ཁག་ཅིག་སྙན་སྒྲོན་ཞུ་གི་ཡིན། སྙན་སྒྲོན་ཞུ་མཁན། སེང་གེ་རི་བསོད་ནམས་ལྷ་མོ་ལགས་དང། ཕྲན་ལྷ་འགྲུབ་ཚེ་རིང་ཡིན།
ཐའེ་ཝན་གྱི་གཞུང་འཛིན་མང་གཙོ་ཡར་ཐོན་ཚོགས་པའི་སྲིད་འཛིན་འོས་མི་ལའེ་ཅིང་ཏེ་མཆོག་ཐའེ་ཝན་གྱི་སྲིད་འཛིན་ལ་འོས་འདེམས་རྒྱལ་ཁ་ཆེན་པོ་ཐོབ་པ་མ་ཟད་ཐའེ་ཝན་གྱི་མང་གཙོ་ཡར་ཐོན་ཚོགས་པར་རྒྱལ་ཡོངས་འོས་བསྡུ་ནས་ཐེངས་གསུམ་བསྟུད་མར་རྒྱལ་ཁ་ཐོབ་པ་དེ་ནི་ད་བར་ཐའེ་ཝན་གྱི་ལོ་རྒྱུས་ནང་བྱུང་མྱོང་མེད་པ་ཞིག་ཡིན་འདུག་ཡིན་ནའི་རྒྱ་ནག་ངོས་ནས་ཐའེ་ཝན་གཞུང་འཛིན་མང་གཙོ་ཡར་ཐོན་ཚོགས་པ་འདི་ནི་མི་མང་གི་བསམ་ཚུལ་མཚོན་གྱི་མེད་ལུགས་བཤད་འདུག། ཐའེ་ཝན་གྱི་གཞུང་འཛིན་མང་གཙོ་ཡར་ཐོན་ཚོགས་པའི་སྲིད་འཛིན་འོས་མི་ལའེ་ཏེང་ཅི་མཆོག་ཐའེ་ཝན་གྱི་སྲིད་འཛིན་ལ་འོས་འདེམས་རྒྱལ་ཁ་ཐོབ་པ་དང་ཁོང་ལ་འོས་བསྡུའི་ནང་འགྲན་རྩོད་བྱེད་མཁན་གོ་མིན་ཏང་དང་ཐའེ་ཝན་གྱི་མི་མང་ཚོགས་པའི་སྲིད་འཛིན་འོས་མི་གཉིས་ཀས་འོས་བསྡུའི་ནང་ཕམ་ཉེས་བྱུང་བ་ངོས་ལེན་གནང་བའི་རྗེས་སུ་ལའེ་ཅིང་ཏེ་མཆོག་གིས་ཁོང་ལ་རྒྱབ་སྐྱོར་ཞུ་མཁན་མི་མང་རྣམས་ལ་བཀའ་སློབ་གནང་དོན། 感谢台湾人民།

འཛམ་གླིང་མི་མང་ལ་ད་རེས་བསྟན་ཡོད་དེ་ནི་ང་ཚོའི་འགྱུར་མེད་ཀྱི་ཆོད་སེམས་བརྟན་པོ་ཡིན་ཞེས་དང་ཁོང་གིས་ཐའེ་ཝན་གྱི་བདེ་འཇགས་སྲུང་སྐྱོབ་ཞུ་རྒྱུ་སོགས་ཀྱི་བཀའ་སློབ་གསུང་བཤད་གནང་འདུག་ཐའེ་ཝན་གྱི་མང་གཙོ་ཡར་ཐོན་ཚོགས་པར་རྒྱབ་སྐྱོར་ཞུ་མཁན་མི་མང་རྣམས་ཀྱིས་ཁ་སང་མཚན་མོ་ཕྱི་པོ་བར་བཞུགས་ནས་དགའ་སྤྲོའི་རྟེན་འབྲེལ་སོགས་གནང་འདུག། ཡིན་ནའི་ཐའེ་ཝན་གྱི་འོས་བསྡུའི་གྲུབ་འབྲས་ལ་བརྟེན་ནས་རྒྱ་ནག་གཞུང་ཁོང་ཁྲོ་ལངས་ནས་ཐའེ་ཝན་གྱི་མང་གཙོ་ཡར་ཐོན་ཚོགས་པས་མི་མང་གི་བསམ་ཚུལ་མཚོན་གྱི་མེད་ལུགས་བཤད་པ་མ་ཟད། རྒྱ་ནག་གི་ཐའེ་ཝན་གྱི་གནད་དོན་ལས་ཁང་གི་མགྲིན་ཚབ་ཆན་བིང་ཧུའ་ཟེར་བས་ཐའེ་ཝན་ནི་རྒྱ་ནག་གི་ཐའེ་ཝན་ཡིན་ཚུལ་དང་ད་རེས་ཐའེ་ཝན་ནང་གི་འོས་བསྡུ་བྱས་པ་དེ་གཞི་རྩའི་མཚོ་ཁ་ཕན་ཚུན་དབར་གྱི་འབྲེལ་ལམ་དང་ཡང་ན་མཚོ་ཁ་ཕན་ཚུན་གཉིས་ཀའི་རྒྱལ་གཅེས་བློ་མཐུན་པ་ཚོས་ཐའེ་ཝན་དང་རྒྱ་ནག་གཉིས་དབར་འབྲེལ་ལམ་བཟང་པོ་ཡོང་བའི་ཐུན་མོང་གི་འདོད་པར་འགྱུར་བ་ཕྱིན་མེད་ལུགས་བརྗོད་པ་ཤིན་ཧྭ་གསར་ལས་ཁང་གིས་གནས་ཚུལ་སྤེལ་བ་དེ། CNBC། ཞེས་པའི་ཨ་རིའི་རླུང་འཕྲིན་ཁང་གིས་ལུང་འདྲེན་བྱས་འདུག་ལ། རྒྱ་ནག་དམར་ཤོག་ཚོགས་པས་ཐའེ་ཝན་གྱི་མང་གཙོ་ཡར་ཐོན་ཚོགས་པའི་སྲིད་འཛིན་འོས་མི་ལའེ་ནི་ཐའེ་ཝན་གྱི་རང་བཙན་ཆེད་དུ་ལས་ཀ་བྱེད་མཁན་མགོ་མཁྲེགས་པོ་ཞིག་ཡིན་ཚུལ་དང་ཉེན་ཚབས་ཆེ་བའི་ཁ་བྲལ་རིང་ལུགས་པ་ཞིག་ཡིན་ཚུལ་འགྲེལ་བརྗོད་བྱེད་ཀྱི་ཡོད་པའི་གནས་ཚུལ་འདུག།
རྒྱ་གར་དང་རྒྱ་ནག་དབར་ས་མཚམས་ཀྱི་དཀའ་རྙོག་མུ་མཐུད་གནས་བཞིན་པའི་དུས་སྐབས་དེར། རྒྱལ་ཁབ་སོ་སོས་བོད་ཀྱི་ས་ལུང་ས་ཁུལ་དུ་འཛུགས་སྐྲུན་གྱི་ལས་གཞིའི་ཐོག་འགྲན་བསྡུར་ཤུགས་ཆེ་བྱས་ནས། གལ་སྲིད་མ་འོངས་པར་ཕྱོགས་གཉིས་དབར་དམག་འཐབ་བྱུང་བ་ཡིན་ན་དམག་ཤུགས་མཐའ་འགྲམ་ཐོག་ཕན་ཐོགས་ཡོང་བའི་རེ་བ་གནང་གི་ཡོད་པའི་སྐོར། Tibetan Review། ཞེས་དབྱིན་ཡིག་གི་དུས་དེབ་དེའི་ནང་གནས་ཚུལ་བཀོད་ཡོད་པ་རེད་འདུག་རྒྱ་གར་ནི་རྒྱ་ནག་ལས་ལོ་ངོ་བཅུ་ཕྲག་མང་པོའི་རིང་ས་མཚམས་ས་ཁུལ་གྱི་འཛུགས་སྐྲུན་གྱི་ལས་གཞིའི་ཐོག་རྗེས་ལུས་ཐེབས་ཡོད་ནའང་རྒྱ་གར་གྱི་སྲིད་བློན་ན་རེན་དར་མོ་དྷི་མཆོག་གིས་དབུ་ཁྲིད་པའི BJP གཞུང་གིས་ས་མཚམས་ཀྱི་འཛུགས་སྐྲུན་གྱི་ལས་གཞི་ཁག་གང་མགྱོགས་གནང་བཞིན་ཡོད་པ་རེད་འདུག་གནད་དོན་འདིའི་ཐད་རྒྱ་གར་གྱི་རྒྱལ་ས་ལྡི་ལི་ནང་རྟེན་གཞི་བྱས་པའི Observer Research Foundation ཞེས་པའི་ཉམས་ཞིབ་ཀྱི་ཐེབས་རྩ་དེའི་ནང་སྲིད་དོན་ཉམས་ཞིབ་པའི་ཕྱག་ལས་གནང་མཁན་སྐུ་ཞབས Rajeswari རཱ་ཇཱ་གོ་པཱ་ལཱན་གྱིས་ཟླ་བ་སྔོན་མ་དེར The Diplomat ཞེས་པའི་གསར་ཤོག་དེའི་ནང་རྒྱ་གར་གཞུང་གིས་རྒྱ་དཀར་ནག་གི་ས་མཚམས་ས་ཁུལ་དུ་མཐུད་ལམ་ཁ་གྲངས་དགུ་བཅུ་འཛུགས་སྐྲུན་བྱ་རྒྱུའི་དམིགས་ཡུལ་ཡོད་པའི་སྐོར་བྲིས་གནང་ཡོད་པ་རེད་འདུག་དེ་ཡང་རྒྱ་གར་གྱི་ཉམས་ཞིབ་པ་དེས་རྒྱ་གར་གཞུང་གི་ངོས་ནས་བོད་དང་ས་འབྲེལ་ཁེལ་བའི་རྒྱ་གར་ཤར་ཕྱོགས Arunachal མངའ་སྡེའི་ས་མཚམས་ཁུལ་དུ་མཐུད་ལམ་གྲངས་སུམ་ཅུ་སོ་དྲུག་དང་རྒྱ་གར་ནུབ་ཕྱོགས་ས་མཚམས་ལ་དྭགས་ཁུལ་དུ་མཐུད་ལམ་གྲངས་ཉི་ཤུ་རྩ་དྲུག་གསར་རྒྱག་བྱེད་རྒྱུའི་འཆར་གཞི་ཡོད་པའི་སྐོར་བཀོད་ཡོད་པ་རེད་འདུག་ཡང་རྒྱ་ནག་ཕྱོགས་ནས་རྒྱ་གར་གྱི་ས་མཚམས་ཉེ་འཁོར་དུ་ལམ་ཆེན་ཨང་གྲངས། G། ཉིས་བརྒྱ་བཅུ་དྲུག་དང། ཨང་གྲངས། G། དྲུག་བརྒྱ་དགུ་བཅུ་གོ་ལྔ་རྟགས་ཅན་གཉིས་ཧ་ལམ་གསར་རྒྱག་ཟིན་ཡོད་པའི་སྐོར་སོགས་གནས་ཚུལ་ནང་བཀོད་འདུག།
ཡང་ཨ་མི་རི་ཀའི་སྲིད་འཛིན་ཇོ་བའི་ཏིན་མཆོག་གིས་རེས་གཟའ་སྤེན་པའི་ཉིན་ཐའེ་ཝན་གྱི་རྒྱལ་ཡོངས་འོས་བསྡུ་བྱས་པ་ནས་ཐའེ་ཝན་གྱི་མང་གཙོ་ཡར་ཐོན་ཚོགས་པའི་སྲིད་འཛིན་འོས་མི་ལའེ་ཅིང་ཏེ་མཆོག་སྲིད་འཛིན་ལ་འོས་འདེམས་རྒྱལ་ཁ་ཐོབ་པར་འཚམས་འདྲི་གནང་ན་ཡང་ཐའེ་ཝན་གྱི་རང་བཙན་ལ་ཨ་རིས་རྒྱབ་སྐྱོར་བྱེད་ཀྱི་མེད་པའི་བཞེངས་ཕྱོགས་རྒྱུན་འཛིན་གནང་འདུག། དེ་ཡང་ཐའེ་ཝན་གྱི་རང་བཙན་ཕྱོགས་ལ་བཞེངས་ཕྱོགས་འཛིན་མཁན་ལའེ་ཅིང་ཏེ་མཆོག་རེས་གཟའ་སྤེན་པའི་ཉིན་ཡུལ་དེའི་སྲིད་འཛིན་ལ་འོས་འདེམས་རྒྱལ་ཁ་ཐོབ་པའི་རྗེས་སུ་ཁོང་གིས་ཐའེ་ཝན་གླིང་ཕྲན་གྱི་མང་གཙོའི་ལམ་ལུགས་སྲུང་སྐྱོབ་གནང་རྒྱུ་ཡིན་ལུགས་སོགས་ཀྱི་གཏམ་བཤད་གནང་བ་དེའི་སྐོར་ཨ་རིའི་སྲིད་འཛིན་མཆོག་ལ་གསར་འགོད་པ་ཚོས་གནད་འདྲི་ཞུས་སྐབས་ཨ་རིའི་སྲིད་འཛིན Joe Biden མཆོག་ནས་འོས་འདེམས་རྒྱལ་ཁ་ཐོབ་པའི་ཐའེ་ཝན་གྱི་སྲིད་འཛིན་གསར་པ་ལའེ་མཆོག་ལ་འཚམས་འདྲི་གནང་ན་ཡང་ང་ཚོས་རང་བཙན་ལ་རྒྱབ་སྐྱོར་བྱེད་ཀྱི་མེད་ཅེས་ལན་འདེབས་གནང་འདུག་ཡང་ཨ་མི་རི་ཀའི་ཕྱི་སྲིད་དྲུང་ཆེ་ཨན་ཐོ་ནི་བིལ་ཀིན་མཆོག་གིས་རེས་གཟའ་སྤེན་པའི་ཉིན་བསྒྲགས་གཏམ་ཞིག་སྤེལ་གནང་སྟེ་ཐའེ་ཝན་ནང་གནད་འགག་ཆེ་བའི་རྒྱལ་ཡོངས་འོས་བསྡུ་བྱས་པ་ནས་ལའེ་ཅིང་ཏེ་མཆོག་ལ་སྲིད་འཛིན་དུ་འོས་འདེམས་རྒྱལ་ཁ་ཐོབ་པར་འཚམས་འདྲི་གནང་བ་མ་ཟད་ཐའེ་ཝན་གྱི་མང་གཙོའི་ལམ་ལུགས་དང་ཕྱོགས་ལྷུང་མེད་པའི་འོས་བསྡུའི་བརྒྱུད་རིམ་ལ་བསྔགས་བརྗོད་གནང་འདུག། ད་དུང་ཨ་རིའི་ཕྱི་སྲིད་དྲུང་ཆེ་མཆོག་གིས་ཨ་རིས་ཐའེ་ཝན་གྱི་མཚོ་ཁའི་ཁུལ་དུ་ཞི་བདེ་དང་བརྟན་ལྷིང་རྒྱུན་འཛིན་གནང་རྒྱུའི་ཆོད་སེམས་བརྟན་པོ་ཡོད་པ་དང་ཐའེ་ཝན་དང་རྒྱ་ནག་སྐམ་ས་ཕྱོགས་ཕན་ཚུན་གཉིས་བར་གྱི་མ་མཐུན་པའི་གནད་དོན་ཁག་འཚེ་མེད་ཞི་བའི་ཐབས་ལམ་བརྒྱུད་དང་ནུས་ཤུགས་དང་བཙན་ཤེད་མེད་པའི་ཐོག་ནས་སེལ་དགོས་པའི་སྐུལ་མ་ཡང་གནང་འདུག། རྒྱ་ནག་གཞུང་གིས་སྡིགས་ར་དང་སྔོན་བརྡ་སོགས་བཏང་བ་ཁག་ལ་ཐའེ་ཝན་མི་མང་གིས་ཁ་གཏད་གཅོག་ནས་ལའེ་ཅིང་ཏེ་མཆོག་ཐའེ་ཝན་གྱི་སྲིད་འཛིན་ལ་འོས་འདེམས་ཞུས་པའི་རྗེས་སུ་ཁོང་གིས་ཐའེ་ཝན་གྱི་བདེ་འཇགས་སྲུང་སྐྱོབ་གནང་རྒྱུའི་ཞལ་བཞེས་ཀྱི་དམ་བཅའ་བཞག་གནང་བའི་རྗེས་སུ་རྒྱ་ནག་གཞུང་གིས་ཁོང་ནི་ཞི་བདེར་ཉེན་ཁ་བཟོ་མཁན་ཞིག་ཡིན་ལུགས་འགྲེལ་བརྗོད་བྱས་འདུག། ཡང་ཨ་རིའི་ཕྱི་སྲིད་དྲུང་ཆེ་མཆོག་གིས་རེས་གཟའ་སྤེན་པའི་ཉིན་བསྒྲགས་གཏམ་སྤེལ་བ་འདིའི་ནང་ད་དུང་ཨ་མི་རི་ཀའི་མི་མང་དང་ཐའེ་ཝན་མི་མང་ཕན་ཚུན་གཉིས་བར་གྱི་འབྲེལ་ལམ་འདི་ནི་མང་གཙོའི་ལམ་ལུགས་ཀྱི་རིན་ཐང་ནང་རྩ་བ་བརྟན་པོ་ཚུགས་ཡོད་སྟངས་མུ་མཐུད་ནས་ཕྱོགས་གཉིས་བར་དཔལ་འབྱོར་དང་རིག་གཞུང་མི་མང་དང་མི་མང་དབར་གྱི་འབྲེལ་ལམ་གཞི་རྒྱ་ཆེ་རུ་དང་དམ་ཟབ་ཏུ་གཏོང་རྒྱུ་ཡིན་ལུགས་ཀྱང་གསུངས་འདུག། ཨ་རིས་གཟའ་འཁོར་འདིའི་འགོ་སྟོད་ལ་ཐའེ་ཝན་གྱི་འོས་བསྡུའི་རྗེས་སུ་རྒྱ་ནག་གིས་དམག་དོན་ཐོག་ནས་དཀྲོག་རྐྱེན་ག་འདྲ་ཞིག་བསླངས་པ་ཡིན་རུང་དེར་སྔོན་བརྡ་གཏོང་རྒྱུའི་སླད་དུ་གཞུང་འབྲེལ་མ་ཡིན་པའི་སྐུ་ཚབ་འཐུས་མི་ཚོགས་ཆུང་ཞིག་ཐའེ་ཝན་ནང་གཏོང་རྒྱུ་ཡིན་ལུགས་གསུངས་པ་དེར་རྒྱ་ནག་ངོས་ནས་ཨ་མི་རི་ཀས་ཐའེ་ཝན་གྱི་འོས་བསྡུའི་ནང་ཐེ་ཇུས་བྱ་རྒྱུར་འཛེམས་ཟོན་བྱེད་དགོས་ལུགས་བཤད་ཡོད་པ་སོགས་ཀྱི་གནས་ཚུལ་འདུག།
ཐའེ་ཝན་གྱི་བདམས་ཐོན་སྲིད་འཛིན་ལའེ་ཆི་ཏི་མཆོག་གིས་ཐའེ་ཝན་དམངས་གཙོ་ཡར་ཐོན་ཚོགས་པས་ཐའེ་ཝན་གྱི་ངོ་བོ་དེ་རྒྱ་ནག་ལས་ཐ་དད་དང། རྒྱ་ནག་གི་ཆ་ཤས་སུ་ངོས་ལེན་གནང་གི་མེད་ལ་ཁོང་ལ་རེས་གཟའ་སྤེན་པ་ཉིན་འོས་བསྡུའི་ནང་རྒྱལ་ཁ་ཐོབ་གནང་བ་དེར་འཛམ་གླིང་གི་དབུ་ཁྲིད་ཁག་ཅིག་གིས་ཚུར་སྣང་ལན་ཆ་གནང་ཡོད་པ་རེད་འདུག་དེ་ཡང་རྒྱ་ནག་གི་ཐའེ་ཝན་ལས་དོན་ལྷན་ཁང་གིས་སྐུ་ཞབས་ལའེ་མཆོག་ལ་འོས་བསྡུའི་ནང་རྒྱལ་ཁ་ཐོབ་གནང་བ་དེས་མཚོ་འགག་ཕན་ཚུན་བར་གྱི་གཞི་རྩའི་ས་ཁམས་ཀྱི་གནས་སྟངས་དེར་འགྱུར་བ་གང་ཡང་ཐེབས་རྒྱུ་མེད་པའི་སྐོར་དང། ལྷན་ཁང་དེའི་མགྲིན་ཚབ་པ་ཅན་བུན་ཧྭ་ཡིས་ཐའེ་ཝན་གྱི་འོས་བསྡུའི་གྲུབ་འབྲས་དེ་ནི་ཐའེ་ཝན་དམངས་གཙོ་ཡར་ཐོན་ཚོགས་པས་ཐའེ་ཝན་མི་དམངས་ཕལ་ཆེ་བའི་ཚབ་མཚོན་ཐུབ་ཀྱི་མེད་པ་གསལ་པོ་ཡིན་ལུགས་བརྗོད་ཡོད་པ་རེད་འདུག་ཡང་ཨ་མི་རི་ཀའི་སྲིད་འཛིན་ཇོ་སྦཱ་ཏན་མཆོག་ལ་རེས་གཟའ་སྤེན་པའི་ཐའེ་ཝན་གྱི་འོས་བསྡུ་དང་འབྲེལ་བར་ཚུར་སྣང་ལན་ཆ་སྐོར་དྲི་བ་གནང་སྐབས་ཁོང་གིས། ང་ཚོས་ཐའེ་ཝན་རང་དབང་རང་བཙན་ལ་རྒྱབ་སྐྱོར་བྱེད་ཀྱི་མེད་ཅེས་ལན་འདེབས་གནང་ཡོད་པ་རེད་འདུག་ཨ་མི་རི་ཀའི་གཞུང་གིས་ཁ་ཉིན་ཐའེ་ཝན་ནང་འོས་བསྡུ་གནང་བར་ཆུ་ཚོད་འགའ་ཤས་ལས་མེད་པའི་དུས་སྐབས་དེར། འཛམ་གླིང་གི་རྒྱལ་ཁབ་སུས་ཀྱང་ཐའེ་ཝན་གྱི་འོས་བསྡུའི་ནང་ཐེ་གཏོགས་བྱས་པ་ཡིན་ན་ངོས་ལེན་རྩ་བ་ནས་གནང་ཐབས་བྲལ་བའི་སྐོར་བརྗོད་ཡོད་པ་རེད་འདུག། ཡང་དབྱིན་ཇིའི་ཕྱི་སྲིད་བློན་ཆེན David Cameron ཡིས། སྐུ་ཞབས་ལའེ་ལ་བཀྲ་ཤིས་བདེ་ལེགས་ཀྱི་འཚམས་འདྲི་དང། ཐའེ་ཝན་དང་རྒྱ་ནག་བར་གྱི་མཐུན་མིན་གྱི་གནད་དོན་ཁག་ཞི་བའི་ཐོག་སེལ་བའི་རེ་བ་དང། ད་ཐེངས་ཀྱི་ཐའེ་ཝན་ནང་གི་འོས་བསྡུ་དེས། ཐའེ་ཝན་གྱི་དམངས་གཙོའི་ལམ་ལུགས་དེ་ཧ་ཅང་གི་ཚགས་ཚུད་ལྡན་པ་ཞིག་ཡོད་པ་མངོན་རྟགས་གསལ་ཐོན་བྱུང་ཡོད་པའི་སྐོར་བརྗོད་ཡོད་པ་རེད་འདུག་ཡང་ཉི་ཧོང་གི་ཕྱི་སྲིད་བློན་ཆེན། Yoko Kamikawa། ཡིས། སྤྱི་བསྒྲགས་སྤེལ་བ་དེའི་ནང་ཝང་ཤིས་དབྱིན་ཝེ་ཞིན། ཐའེ་ཝན་གྱི་གནད་དོན་དེ་གྲོས་མོལ་དང་ཞི་བའི་ལམ་ནས་སེལ་བའི་རེ་བ་དང་ཐའེ་ཝན་གྱི་རྩ་ཆེར་འཛིན་པའི་རིན་ཐང་ཁག་དང། ད་ལྟའི་ཕྱོགས་གཉིས་ཀྱི་དཔལ་འབྱོར་དང་མི་དམངས་དང་མི་དམངས་དབར་གནས་བབ་བཟང་པོ་ཡོད་པ་དེར་རྩ་ཆེར་འཛིན་གྱི་ཡོད་པའི་སྐོར་གསུངས་འདུག།
ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་སྙན་སྒྲོན་ཞུ་གི་ཡོད། ཡང་ཐེངས་འདིར་སྙན་སྒྲོན་ཞུ་རྒྱུའི་ལེ་ཚན་མཐའ་མ་གླེང་མོལ་ཞེས་པའི་ལེ་ཚན་ནང་སྤྱི་ཟླ་དང་པོའི་ཚེས་བཅུ་གསུམ་ཉིན་ཐའེ་ཝན་རྒྱལ་ཡོངས་ཀྱི་འོས་བསྡུ་ཆེན་མོའི་འགྲན་བརྩོན་དེས་ཐའེ་ཝན་དང་རྒྱ་ནག་སྐམ་ས་ཆེན་མོ་གཉིས་བར་གྱི་མ་འོངས་པའི་འབྲེལ་ལམ་གྱི་ཁ་ཕྱོགས་དེ་ག་འདྲ་ཞིག་ལ་འགྲོ་སྲིད་པ་དང། ཆེ་ས་ནས་ཐའེ་ཝན་གྱི་འོས་བསྡུའི་གྲུབ་འབྲས་དེ་རྒྱལ་སྤྱིའི་བདེ་འཇགས་དང་འཕེལ་རྒྱས་ལ་ཡང་ཤུགས་རྐྱེན་སྤྲོད་ཐུབ་པའི་གནད་འགག་ཆགས་ཡོད་པ་སོགས་གནད་དོན་དབྱེ་ཞིབ་པ་མང་པོས་བརྗོད་བཞིན་ཡོད་སྟབས་གནད་དོན་འདི་དག་སྐོར་ཐའེ་ཝན་ནས་བོད་རྒྱ་ཉམས་ཞིབ་པ་དང་ཐའེ་ཝན་སྐུ་ཚབ་དོན་གཅོད་འབའ་པ་སྐལ་བཟང་རྒྱལ་མཚན་ལགས་དང་ཐའེ་ཝན་བོད་རིགས་ཚོགས་པའི་ཚོགས་གཙོ་དེ་བཞིན་བོད་དང། ཐའེ་ཝན་གྱི་འགྲོ་བ་མིའི་ཐོབ་ཐང་འབྲེལ་མཐུད་ཁང་གི་དྲུང་ཆེ་བཀྲ་ཤིས་ཚེ་རིང་ལགས་གཉིས་ཀྱི་ལྷན་དུ་རྩོམ་སྒྲིག་འགན་འཛིན་རྡོ་རྗེ་དགྲ་འདུལ་ལགས་ཀྱིས་གླེང་མོལ་ཞུས་པ་དེ་བསྐྱར་དུ་གསན་རོགས་གནང།
ཕྱི་ཟླ་དང་པོ་གི་ཚེས་བཅུ་གསུམ་ནི་ཐེ་ཝན་རྒྱལ་ཡོངས་འོས་བསྡུ་ཆེན་པོ་ཡི་ནང་ལ་སྲིད་འཛིན་གསར་པ་ཞིག་འདེམས་སྒྲུག་བྱེད་རྒྱུ་རེད་གནད་འགག་ཧ་ཅང་ཆེ་བའི་གི་འོས་བསྡུ་ཡི་འགྲན་བརྩོན་དེ་ཡིས་ཐེ་ཝན་དང་རྒྱ་ནག་སྐམ་ས་ཆེན་པོ་གཉིས་བར་གྱི་མ་འོངས་འབྲེལ་ལམ་གྱི་ཁ་ཕྱོགས་དེ་ཡང་བསྐྱར་དུ་གཏན་འབེབས་བྱེད་ཐུབ་ཀྱི་ཡིན་པ་བརྗོད་ཀྱི་ཡོད་མི་འབོར་ས་ཡ་ཉི་ཤུ་རྩ་གསུམ་དང་ཕྱེད་ཀ་ཙམ་ཡོད་པའི་གི་ཐེ་ཝན་ཡི་ནང་ཕྱི་ལོ་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་དྲུག་ལོ་ལ་འོས་བསྡུ་ཐེངས་དང་པོ་དེ་བྱས་པ་ནས་བཟུང་རྒྱ་ནག་གིས་ཐེ་ཝན་འོས་བསྡུ་ཡི་སྐབས་འཇིགས་སྐུལ་འདྲ་མིན་བྱས་ནས་ཤུགས་རྐྱེན་སྤྲོད་ཐུབ་ཡ་བྱེད་ཀྱི་ཡོད་པ་རེད་ད་ལྟའི་སྲིད་འཛིན་ཚའེ་དབྱིན་ཝུན་ཀྱི་ཚབ་བྱེད་མཁན་གྱི་ཐེ་ཝན་སྲིད་འཛིན་འོས་འདེམས་འདི་ནི། ཐེ་ཝན་དེ་ཨ་རི་དང་རྒྱ་ནག་གཉིས་ཀྱི་དབར་དུ་འགག་རྩ་ཡི་གནས་སུ་གྱུར་བའི་གི་དུས་སྐབས་ཤིག་ལ་བྱུང་བཞིན་ཡོད་པ་མ་ཟད། འོས་བསྡུའི་གྲུབ་འབྲས་ལས་རྒྱལ་སྤྱིའི་བདེ་འཇགས་དང་འཕེལ་རྒྱས་ལ་ཡང་ཤུགས་རྐྱེན་སྤྲོད་ཐུབ་པའི་གནད་འགག་ཆགས་བཞིན་ཡོད་པ་རེད། ད་ལྟའི་ཐེ་ཝན་གྱི་སྲིད་འཛིན་འོས་མི། ཆབ་སྲིད་ཚོགས་པ་གསུམ་ནས་འོས་མི་གསུམ་ཡོད་པ་ནང་ནས་ཐེ་ཝན་གྱི་དམངས་གཙོ་ཡར་ཐོན་ཚོགས་པའི་གི་ད་ལྟའི་ལས་ཐོག་སྲིད་འཛིན་གཞོན་པ་སྐུ་ཞབས། ལའེ་ཆིང་ཏེ་དང་ཡང་ན། ཝེ་ལེམ་ལའེ། ཨ་ནི་གོ་མིན་ཏང་ཚོགས་པའི་གི་སྲིད་འཛིན་འོས་མི་རྒྱལ་ས་ཐའེ་པེ་ཡི་སྤྱི་ཁྱབ། ཧུའུ་ཡོའུ་དབྱིང་དང། ཐེ་ཝན་ཐི་ཕི་ཕི་འམ་མི་མང་ཚོགས་པའི་གི་སྲིད་འཛིན་འོས་མི། ཁོ་ཝུན་ཀྲེ་བཅས་ཡིན་པ་རེད། དེ་རིང་གི་གླེང་མོལ་གྱི་ལེ་ཚན་འདིའི་ནང་ལ་རྒྱ་ནག་གིས་ཐེ་ཝན་འོས་བསྡུ་ལ་ཐེ་ཇུས་ཇི་ལྟར་བྱེད་ཀྱི་ཡོད་པ་དང་ཐའེ་ཝན་གྱི་སྲིད་འཛིན་འོས་མི་སུ་ལ་རྒྱལ་ཁ་ཐོབ་སྲིད་པ་དང་མི་དམངས་ཀྱི་གནད་འགག་གལ་ཆེ་བ་ཁག་ག་རེ་ཡིན་ལ་བརྩི་བཞིན་ཡོད་རེད་གཞན་ཡང་འོས་བསྡུའི་གྲུབ་འབྲས་ཀྱི་གནད་འགག་སྐོར་ཐའེ་ཝན་གནས་བཞུགས་བོད་རྒྱ་ཉམས་ཞིབ་པ་དང་ཐའེ་ཝན་སྐུ་ཚབ་དོན་གཅོད་སྐུ་ངོ་འབའ་བ་སྐལ་བཟང་རྒྱལ་མཚན་ལགས་དང་ཐའེ་ཝན་བོད་རིགས་ཚོགས་པ་གི་ཚོགས་གཙོ་དང་བོད་དང་ཐའེ་ཝན་གྱི་འགྲོ་བ་མིའི་ཐོབ་ཐང་འབྲེལ་མཐུད་ཁང་གི་དྲུང་ཆེ་བཀྲ་ཤིས་ཚེ་རིང་ལགས་རྣམ་པ་གཉིས་གདན་ཞུ་ཞུས་ཡོད་བྱས་རྣམ་པ་གཉིས་དེ་རིང་ང་ཚོའི་ལས་རིམ་ནང་ཕེབས་པར་སྙིང་ཐག་པ་ནས་བཀའ་དྲིན་ཆེ་ཞུ་ཡ་དང་དང་པོ་དེ་སྐུ་ངོ་འབའ་བ་སྐལ་བཟང་རྒྱལ་མཚན་ལགས་ད་སྤྱི་ཟླ་གསུམ་པ་གི་སྤྱི་ཟླ་དང་པོ་གི་ཚེས་བཅུ་གསུམ་ཉིན་མོ་ལ་འོས་བསྡུ་དེ་བྱེད་ཡ་རེད་བསྡད་ཡོད་རེད་ཁྱེད་ཀྱི་ཚོད་དཔག་ལ་འོས་བསྡུ་དེ་གི་གྲུབ་འབྲས་དེ་ག་འདྲ་འདྲ་པོ་ཅིག་ཡོང་གི་རེད་བསམ་གི་འདུག་ད་འདིའི་སྐབས་སུ། ཨོ། ད་ལྟ་དེ་ཐའེ་ཝན་གྱི་སྲིད་འཛིན་གྱི་འོས་བསྡུ་དང་དེ་བ་ནང་བཞིན་གྱི་གྲོས་ཚོགས་ཀྱི་འོས་བསྡུ་དེ་འཛམ་བུ་གླིང་གི་དོ་སྣང་ཆེ་ཤོས་བྱེད་ས་གི་འོས་བསྡུ་ཅིག་ཆགས་བསྡད་ཡོད་རེད་དེ་ག་རེ་ཞུ་དགོས་ཡོད་ན་ཉིས་སྟོང་བཅུ་བཞི་ལོ་ཡི་ནང་འཛམ་བུ་གླིང་གི་རྒྱལ་ཁབ་ལྔ་བཅུ་དྲུག་ཅུ་ཙམ་གྱི་འོས་བསྡུ་བྱེད་ཡ་གི་ནང་དུ་ད་གལ་ཆེ་ཤོས་ཅིག་ཡིན་པ།

ཨ་ནི་ཆབ་སྲིད་ཚོགས་པ་མང་པོ་ཅིག་ཡིན་དུས་ཆབ་སྲིད་ཚོགས་པ་གི་གནས་བརྒྱ་ཆ་ལྔ་བཅུ་ལས་བརྒལ་བ་དེ་ཐོབ་ཐུབ་ཡ་དེ་དཀའ་ལས་ཁག་པོ་ཡིན་པ་ལ་ཚོད་དཔག་བྱེད་སྟངས་དེ་དེ་འདྲ་ཞིག་འགྲོ་གི་འདུག། ལགས་སོ་ད་ཁྱེད་ཀྱིས་མི་མང་གི་བསམ་ཚུལ་བསྡུ་ལེན་བྱས་པའི་གི་དེ་སྐོར་ལ་ཅིག་གསུང་བསྡད་ཀྱི་ཡོད་རེད་དེ་བྱས་ཡོང་དུས་བསམ་ཚུལ་བསྡུ་ལེན་གི་ད་ལྟ་ཁྱད་པར་འདྲ་པོ་ཅིག་ག་རེ་བྱུང་བསྡད་ཡོད་རེད་དམངས་གཙོ་ཡར་ཐོན་ཚོགས་པ་དེ་ད་ག་རེ་ཟེར་གི་རེད་རེ་བ་ཆེ་ཤོས་ཅིག་དང་ཨ་ནི་དེ་གི་རྗེས་ལ་ད་གོ་མིན་ཏང་ཚོགས་པ་བྱས་ཨ་ནི་མཐའ་མ་དེ་ད་ལྟ་ཡང་ཁོ་རང་ཚོ་གི་ཐའེ་ཝན་མི་མང་ཚོགས་པ་ཟེར་ཡ་ཅིག་འདུག་བ་ལགས་འོ་དེ་ཚོ་དེ་འདྲ་འདྲ་པོ་རེད་བསྡད་ཡོད་རེད་གོ་རིམ་དེ། ཨོ་ད་ལྟ་སྲིད་འཛིན་འོས་བསྡུ་ནང་ལངས་མཁན་ནས་ཆབ་སྲིད་ཚོགས་པ་ཚོ་ཁག་གསུམ་ཆགས་བསྡད་ཡོད་རེད་དེ་ཡིན་དུས། ཨོ་ཐ་མ་གི་ད་ལྟ་མི་མང་གི་བསམ་ཚུལ་བསྡུ་ལེན་དེ་གི་ནང་ལ་དེ་ཙམ་གྱིས་གོ་མིན་ཏང་དང་སྔོན་པོ་གི་ཕྱོགས་ལ་ཡིན་པའི་གི་བསམ་ཚུལ་བསྡུ་ལེན་དེ་ཅི་ཙམ་གྱིས་བཞག་སྟེ་བལྟས་ཡོང་དུས་ད་ལྟ་འདི་ལའེ་ཆིང་ཏེ་ད་ལྟ་འདི་ང་ཚོ་གི་དམངས་གཙོ་ཡར་ཐོན་ཚོགས་པ་གཞུང་འཛིན་ཚོགས་པ་དེ་བརྒྱ་ཆ་སུམ་ཅུ་སོ་གཉིས་ཆགས་ཀྱི་འདུག་དེ་ཡང་ནང་བཞིན་གྱི་གོ་མིན་ཏང་ལབ་ཡོང་དུས་ད་ཁོ་ཚོ་སྔོན་པོ་གི་ཚོགས་པ་ལབ་མཁན་དེ་ཁོ་ཚོ་སྔོན་མ་གི་ཆབ་སྲིད་ཚོགས་པ་རྙིང་ཤོས་བཞུགས་ཁོ་ཚོ་ལ་བརྒྱ་ཆ་ཉི་ཤུ་རྩ་བདུན་ཙམ་གྱིས་ཁོ་གཉིས་བར་ལ་བརྒྱ་ཆ་ལྔ་གི་ཁྱད་པར་ཡོང་གི་འདུག་ལགས་སོ། གཞན་ཡང་ད་ལྟ་ད་ཆའི་ཆབ་སྲིད་ཚོགས་པ་གསར་པ་ཡོང་བ་དེ་ད་མི་དམངས་ཚོགས་པ་ལབ་དགོས་རེད་ཁོང་ལ་བརྒྱ་ཆ་ཉི་ཤུ་རྩ་གཅིག་འདྲ་པོ་ཆགས་ཀྱི་འདུག་ཡིན་ན་ཡང། མི་མང་གི་བསམ་ཚུལ་བསྡུ་རུག་ཟེར་ཡག་དེ་དེང་སང་རང་དབང་དམངས་གཙོ་གི་ནང་ལ་དཀའ་ལས་འདྲ་པོ་ཞིག་ག་རེ་འདུག་ཞུས་པ་ཡིན་ན། བསམ་ཚུལ་བསྡུ་རུག་དེ་གི་ནང་ལ་ཆབ་སྲིད་ཀྱི་ལངས་ཕྱོགས་གཅིག་གི་ཐོག་ལ་སུ་གི་གང་ཕྱོགས་ཡོད་པ་དེ་མཐོ་པོ་བཤད་ཡག་དང་དེའང་ནང་བཞིན་རྒྱ་ནག་འདྲ་པོ་ཅིག་ཡིན་པ་ཡིན་ན་ལ་བསམ་ཚུལ་རྫུན་མ་མང་པོ་ཅིག་བཏོན་ཏེ་ཁོ་རང་ཚོ་གི་འདོད་པ་ཡོད་དེ་གིས། ཨ་ནི་ཆབ་སྲིད་ཚོགས་པ་ཡར་ཡོང་ཡག་གི་ཆེད་དུ་དེ་ནས་དེ། བརྒྱ་ཆ་དང་མཐོ་པོ་བསྟན་ཡག་དེ་འདྲ་གནས་ཚུལ་མང་པོ་ཅིག་དེ་འགྲོ་བཞིན་པ་ཅིག་ཆགས་ཀྱི་འདུག། ལགས་སོ་ལགས་སོ། ད་འདི་བརྒྱ་ཆ་བརྒྱ་ཐམ་པ་བཤད་མ་ཐུབ་ཡ་ཅིག་ཆགས་འདུག་ཞུ་ཡ་རེད་བཀྲ་ཤིས་ཚེ་རིང་ལགས། ཁྱེད་ཀྱིས་གཟིགས་པ་ཡིན་ན་ད་ད་འདི་དམངས་གཙོ་ཚོགས་པ་བསམ་ཚུལ་བསྡུ་ལེན་གཅིག་ནང་ལོགས་ལ་ད་དམངས་གཙོ་ཚོགས་པ་ཐོབ་ཀྱི་ཡོད་པ་ཅིག་ད་མང་པོ་ཅིག་གིས་དམངས་གཙོ་ཚོགས་པ་ཐོབ་ཀྱི་རེད་ཟེར་གི་ད་ལྟ་ཚོད་དཔག་ཅིག་བྱེད་ཀྱི་འདུག་དེ་སྤྱིར་བཏང་ཡག་ཅིག་ལོ་རྒྱུས་ཐོག་ལ་བལྟས་པ་ཡིན་ན་གོ་མིན་ཏང་དང་དམངས་གཙོ་ཚོགས་པ་གཉིས་ཁོ་རང་ལོ་བརྒྱད་བརྒྱད་རེས་མོས་འདྲ་པོ་ཅིག་ཐོག་ནས་དེ་འདྲ་ཅིག་འགྲོ་གི་འདུག་ག་ལགས་ཁྱེད་ཀྱིས་གཟིགས་པ་ཡིན་ནའི་སྤྱིའི་གྲུབ་འབྲས་དེ་ཡང་སྤྱིའི་ག་འདྲ་འདྲ་བོ་ཅིག་ཕྱོགས་ལ་འགྲོ་གི་རེད་བསམ་གི་ཡོད་ན། ལགས་སོ། སྤྱིར་བཏང་ད་ང་ཚོའི་གི་ད་ལྟའི་གི་ཐའེ་ཝན་གི་ནང་ལ་ཡ། མི་མང་གི་གཞོན་སྐྱེས་གི་ཡ་ཐའེ་ཝན་གི་དམངས་གཙོ་དང་དེ་མའི་གི་ཡ་འགྱུར་འགྱུར་ལྡོག་ཤུགས་ཆེན་པོ་ཞེ་ཅིག་འགྲོ་བསྡད་ཡོད་རེད་དཔེར་ན་སྔོན་མ་འདྲ་བོ་ཆ་བཞག་གི་ན་གོ་མིན་ཏང་ལ་རྒྱབ་སྐྱོར་གནང་བསྡད་མཁན་ཚོ་ག་འདག་གོ་མིན་ཏང་གི་ཡ་ཡག་སྡུག་ལ་མ་ལྟོས་པ་གོ་མིན་ཏང་རང་མ་གཏོགས་བསམ་བློ་གཏོང་ས་ཁོ་རང་ཡོད་མ་རེད་དེ། དམངས་གཙོ་ཡར་ཐོན་ཚོགས་པ་གི་མི་དམངས་ཡིན་ན་ཡང་དམངས་གཙོ་ཡར་ཐོན་ཚོགས་པ་ཙམ་མ་གཏོགས་གཞན་དག་ལ་བསམ་བློ་གཏོང་ས་ཁོ་རང་ཡོད་མ་རེད། ད་ལྟའི་གཞོན་སྐྱེས་ཚོ་ཆ་བཞག་པ་ཡིན་ན་དངོས་གནས་རང་ཐེ་ཝན་གི་ཆེད་དུ་རྒྱལ་སྤྱིའི་གི་འབྲེལ་ལམ་གི་སྒང་ལ་ཡ་འབུར་དུ་གཟེངས་སུ་ཐོན་བསྡད་མཁན་ཕྱག་ལས་གནང་མཁན་གང་རུང་ཡིན་པ་ཡིན་ན་ལ་ཆབ་སྲིད་གི་ཚོགས་པ་ལ་མ་བལྟས་བྱས་མི་དངོས་གནས་ཕྱག་ལས་གནང་སྟངས་ལ་བལྟས་བྱས་འོས་བླུག་བསྡད་མཁན་མང་པོ་ཞིག་ཆགས་བསྡད་ཡོད་དེ་འདྲ་སོང་ཙང་ད་ལྟའི་སྐབས་དེ་ན་ང་ཐེ་ཝན་ནང་ལོ་ཉི་ཤུ་རྩ་དྲུག་རྩ་བདུན་འགྲོ་གི་ཡོད་རེད། ལོ་ཉི་ཤུ་རྩ་དྲུག་རྩ་བདུན་གྱི་ནང་ལ་ཡ་ད་ག་འོས་བསྡུ་མང་པོ་སླེབས་ཡོད་རེད། དེ་གི་འགྱུར་ཕྱོགས་ལ་བལྟས་ཡོང་དུས་ཨ་ནི་གཞོན་སྐྱེས་ཚོ་གིས་ད་ལྟའི་གི་འཛམ་བུ་གླིང་གི་ཡོངས་ལ་ཡང་རྒྱ་ནག་དང་མ་འདྲ་བར་ཐེ་ཝན་གི་དམངས་གཙོ་དང་འགྲོ་བ་མིའི་ཐོབ་ཐང་དང་དེ་འདྲའི་སྒང་ལ་ཡང་འབུར་དུ་ཐོན་དེ་དེ་དམངས་གཙོ་ཡར་ཐོན་ཚོགས་པའི་གི་སྐུ་ལས་མང་པོ་ཞིག་བསྐྱོན་ཡོད་པ་སོང་ཙང་དེ་གཅིག་ཆགས་ཀྱི་འདུག་གཉིས་པ་དེ་ཆ་བཞག་ན་ད་ལྟ། དཔེར་ན་སྐུ་ངོ་འབའ་བ་སྐལ་བཟང་རྒྱལ་མཚན་ལགས་གསུངས་པ་ནང་བཞིན་གྱི་དངོས་གནས་གོ་མིན་ཏང་ཆ་བཞག་པ་ཡིན་ན་ཐེ་ཝན་གྱི་ནང་ལ་ཆབ་སྲིད་ཚོགས་པ་རྙིང་ཤོས་ཀྱི་ཆགས་བསྡད་ཀྱི་ཡོད་རེད་དེ། ཡིན་པ་ཡིན་ན་ད་རེས་ཁོ་རང་ཚོ་སྲིད་འཛིན་འོས་མི་བཏོན་བའི་སྐབས་དུ། གོ་མིན་ཏང་རང་གིས་གསོ་སྐྱོང་བྱས་བཞག་ཡག་གི་མི་ཞིག་འདོན་ཐུབ་ཡོད་མ་རེད། དཔེར་ན་ད་ལྟའི་འདོན་བསྡད་མཁན་ཁོ་རང་ཆ་བཞག་གི་ཡིན་ན་ལོ་ཉིས་སྟོང་བཅུ་བཞི་གི་ནང་ལ་ཡ་ཨ་ནི་གོ་མིན་ཏང་གི་ཚོགས་གཙོ་གིས་ཁོ་རང་ཡ་ཨ་ནི་དེ་ཤིན་ཐའི་པེ Taipei གསར་བའི་གི་སྤྱི་ཁྱབ་གྲོང་ཁྱེར་སྤྱི་ཁྱབ་གི་ཡ་ཨ་ནི་དེ་ག་སྤྱི་ཁྱབ་གཞོན་པ་སྒང་ལ་ཡ་སྐད་བཏང་བྱས་ཨ་ནི་ད་ལྟ་ཆ་བཞག་ན་སྤྱི་ཁྱབ་གནང་བསྡད་ཀྱི་ཡོད་རེད་དེ། ཨ་ནི་དེ་མ་ཚད་པའི་ཁོ་རང་ཚོ་ཡང་གོ་མིན་ཏང་རང་གི་ཨ་ནི་སྲིད་འཛིན་གཞོན་པ་བྱས་བཏོན་ཐུབ་ཡོད་མ་རེད་དེ་འདྲའི་གནས་ཚུལ་མང་པོ་གཅིག་ལ་ཟེར་ཡོང་དུས་ཨ་ནི་གཞོན་སྐྱེས་ཀྱི་དེང་དུས་ཀྱི་ཀྱི་འགྲོ་བ་མིའི་ཐོབ་ཐང་དང་དམངས་གཙོ་དང་དེ་འདྲའི་སྒང་ལ་ཡང་དེ་ག་ད་གོ་མིན་ཏང་དང་མིན་ཅིན་ཏང་མ་གཏོགས་པའི་ཨ་ནི་ཐའེ་ཝན་མི་མང་ལ་འགྱུར་བ་ཤུགས་ཤུགས་ཆེན་པོ་འགྲོ་ཡོད་པ་སོང་ཙང་ཨ་ནི་དེ་འདྲའི་སྒང་ལ་ཟེར་བ་ཡིན་ན་ཨ་ནི་དམངས་གཙོ་ཡར་ཐོན་ཚོགས་པ་རང་གཅིག་ཐོབ་ཀྱི་རེད་བསམ་བསམ་དྲན་གྱི་འདུག་དེ་ཡིན་པ་ཡིན་ན་ལས

ཀྱི་དེ་ལས་ལྡོག་ཕྱོགས་ཅིག་མ་གཏོགས་ཤུགས་རྐྱེན་ཐེབས་ཡག་གི་གནས་ཚུལ་དེ་འདྲ་མ་ཡོང་བའི་དེ་འདྲ་བྱུང་འདུག་སྔོན་མ་ད་ལྟ་ལི་ཏུན་ཧུའེ་ལ་ཐོབ་དུས་སྐབས་སུ་ཡ་རྒྱ་ནག་གིས་ཡང་དེ་འདྲའི་གི་ཤུགས་རྐྱེན་དེ་འདྲ་སྤྲད་བསྡད་གི་འདུག་རྒྱ་ནག་གི་ཤུགས་རྐྱེན་སྤྲད་ནས་ཁོ་རང་ཚོ་གི་ད་ཐོབ་དགོས་ཡ་དེ་ཚོགས་པ་དེ་གོ་མིན་ཏང་ཚོགས་པ་དེ་རེད་དེ་ཡོད་རེད་པས་ལགས། ད་ལྟ་ནས་གནས་ཚུལ་ག་རེ་ནས་བལྟས་པ་ཡིན་ན་ཡང་རྒྱ་ནག་གཞུང་གི་རེ་བ་རྒྱག་ས་དེ་གོ་མིན་ཏང་གཞུང་དེ་ཆགས་བསྡད་ཤག་ག་རེ་ཞུ་བ་ཡིན་ན་ཁོང་ཚོ་གིས་ད་ལྟ་དེ་ཆབ་སྲིད་ཚོགས་པ་གི་ཚོགས་གཙོ་གཞོན་པ་དེ་ག་དུས་ཡིན་པ་ཡིན་ན་ལ་རྒྱ་ནག་ལ་འགྲོ་འགྲོ་བ་བྱས། ད་རྒྱ་ནག་ཡིན་པ་ཡིན་ན་ལ་སྔོན་མ་གི་བྱེད་སྟངས་གི་ཐོག་ལ་སྤྱི་དམངས་གི་འཇིགས་སྐུལ་བྱེད་ཡ་དང་དེ་ག་ནང་བཞིན་གི་སྐད་ཆ་སྡུག་པོ་བྱེད་ཡ་དེ་གི་ཐའེ་ཝན་གི་འོས་ཤོག་ལ་ལྡོག་ཕྱོགས་ཀྱི་ནུས་པ་ཅིག་ཐོན་བསྡད་པ་དེ་གི་ཉམས་མྱོང་ནས་ཁོ་ཚོ་ག་རེ་བྱེད་ཀྱི་འདུག་ཞུས་པ་ཡིན་ན་ཕྱོགས་གཅིག་ནས་ད་ལྟ་གཞུང་དེ་གི་སྲིད་འཛིན་མ་ཆགས་ཡག་གི་ཆེད་དུ་ལ་སྤྱི་ཚོགས་དེ་གི་ཐོག་ལ་རྐང་བཙུགས་གི་བྱས་རྙོག་དྲ་བཟོ་ཡ་ད་ལྟ་མི་མང་གི

ཁོ་རང་ཚོ་ལྒང་བུ་དེ་འདྲ་བཏང་བྱས་བྱས་ནས་ཨ་ནི་ཐའེ་ཝན་གྱི་ས་ཐོག་རང་གི་ད་ལྟ་ཅིག་དམག་དོན་ལྟེ་གནས་ཁང་གི་ཉེ་འགྲམ་དེ་འདྲ་ལ་ལྒང་བུ་དེ་འདྲ་བཏང་བྱས་ནས་མི་མང་ཚོ་གི་ད་ལྟ་ཅིག་སེམས་ཁམས་ལ་ཅིག་དམིགས་བསལ་གྱི་ཡང་ཅིག་སུན་གཙེར་དེ་འདྲ་བཟོ་ཡ་གི་དེ་འདྲ་བྱས་བསྡད་པའི་གི་གནས་ཚུལ་ཅིག་རེད་འདུག་ད། ད་ལྟ་དེ། ད་མཐའ་མ་མཐའ་མ་ཐའེ་ཝན་མི་མང་གི་གདམ་ག་རེད་པ་ལགས་ད་ཅིག་རང་བཙན་ཕྱོགས་སུ་འགྲོ་ཡ་ཡིན་པས་ཡང་ཅིག་ཐའེ་ཝན་རྒྱ་ནག་མཉམ་དུ་ལ་འབྲེལ་ལམ་དམ་ཟབ་ཅིག་བཟོ་ཡ་ཡིན་པ་དེ་འདྲ་བྱེད་ཡོང་དུས་ད་ལྟའི་སྐབས་སུ་ཐའེ་ཝན་མི་མང་གི

ཐེ་ཝན་གྱི་མ་འོངས་དེ་ཐེ་ཝན་མི་མང་ལ་ལས་ཀྱི་ཡོད་གསུངས་བསྡད་དུས་ཨ་ནི་ཐེ་ཝན་མི་མང་མང་པོ་ཅིག་ངོས་ནས་སེམས་པ་ནང་ལ་ཚོར་བ་ཤུགས་ཆེན་པོ་ཞིག་ཞིག་སླེབས་བསྡད་ཡོད་རེད་ཨ་ནི་ད་ལྟ་ཡ་སྤྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་གཉིས་ལོ་ལ་ཨ་ནི་ཧོང་ཀོང་གི་ནང་ལ་ཨ་ནི་གོ་མིན་ཏང་གཞུང་དང་རྒྱ་ནག་གི་བར་ལ་ཨ་ནི་ཇོ་ཨོ་ཀོང་སི་ལ་ཅིག་གྲོས་ཆོད་ཅིག་བཞག་ཡོད་རེད་དེ་བཞག་ཡོད་རེད་ཞུས་ཡོད་རེད་དེ་ཁས་ལེན་མ་ལེན་དེ་གནས་ཚུལ་དེ་འདྲ་ཆགས་བསྡད་ཡོད་རེད་ཡིན་ནའི་ཇོ་ཨོ་ཀོང་སི་ལ་ཞུས་དེ་དེ་ལུང་པ་གཅིག་ལ་ལམ་ལུགས་གཉིས་ལ་ཨེ་དེ་ཨ་ནི་ཁས་ལེན་ཡོད་ཞེས་དེ་དེའི་སྒང་ལ་ད་ལྟའི་གོ་མིན་ཏང་གི་སྲིད་འཛིན་ལངས་བསྡད་མཁན་དེ་གིས་གསུང་ཡག་ལ། ཇོ་ཨོ་ཀོང་སི་ལ་ཁས་ལེན་ཡོད་དེ། དེ་ནི་ལུང་པ་གཉིས་དང་ལམ་ལུགས། ལུང་པ་གཅིག་ལ་ལམ་ལུགས་གཉིས་ལ་ནི་ཁས་ལེན་མེད། དེ་ནི་སྐད་ཆ་ཅིག། ཡིན་པའི་བཟོ་ཅིག་མིན་པའི་བཟོ་ཅིག་དེ་འདྲས་གསུངས་བསྡད་དུས་མི་མང་གི་བར་ལ་ཐེ་ཚོམ་སླེབས་བྱས། མ་འོངས་ཐེ་ཝན་གྱི་ཐག་གཅོད་དེ་ཐེ་ཝན་མི་མང་གི་ཐག་གཅིག་རེད་གསུངས་དེ་དེའི་སྒང་ལ་རྒྱབ་སྐྱོར་ཤུགས་ཆེ་ཆེ་གནང་བསྡད་དུས་ད་ལན་ང་ཚོ་རེ་བ་ཅིག་བྱས་དེ་དེ་རྒྱུ་མཚན། མི་མང་འགྱུར་བ་འགྲོ་དེ་གང་ལ་ཞིག་གིས་མ་འོངས་ཀྱི་ཐེ་ཝན་དེ་མི་མང་གི་ལག་པར་ཅི་རྒྱག་དུས་ཨ་ནི་མི་མང་གི་སྡིག་ལ་ཤུགས་ཆེ། ཅིག་འདུག་ཞུས་པ་ཡིན་ལགས། ལགས་སོ། ད་རྒྱ་ནག་གཞུང་གི་དམིགས་ཡུལ་གཙོ་བོ་དེ་ཐའེ་ཝན་རྒྱ་ནག་སྐམ་ས་ཆེན་པོ་དང་ཟླ་སྒྲིལ་བཏང་ཡག་གཅིག་བསྡུ་བཏང་ཡག་དེ་རེད་འདོད་ཤོས་རེད་དེ་དེ་ལས་ཡང་ཅིག་ད་ལྟའི་སྐབས་སུ་ཆབ་སྲིད་ཚོགས་པ་གསུམ་ཆ་གི་ངོས་ནས་མོས་མཐུན་འདྲ་པོ་ཅིག་མེད་ཡིན་ས་རེད་ད་ཡང་ཅིག་གཞན་ཡང་ཅིག་འབྲེལ་ལམ་ཐོག་ནས་རེད་ད་ད་ལྟའི་སྐབས་སུ་ཅིག་སྲིད་འཛིན་གཞོན་པ William Lai ཟེར་གི་འདུག་ཁོ་རང་ད་ཅིག་ཐོབ་པ་ཡིན་ན་ཁོང་གིས་ཡང་ཅིག་དེ་སྔོན་ནས་སྲིད་འཛིན་གཞོན་པ་ཡིན་པའི་སྐབས་སུ་ཁོ་རང་རང་གིས་འདི་འདྲ་ཅིག་གསུང་གི་འདུག་ཨ་ནི་ཁོ་རང་རང་ཐེ་ཝན་རང་བཙན་གྱི་ཆེད་དུ་དངོས་ལག་ལེན་གྱི་ལས་དོན་སྒྲུབ་མཁན་ཞིག་ཡིན་ཟེར་དེ་འདྲས་གསུངས་པ་དང་ཨ་ནི་མཉམ་དུ་ལ་རྒྱ་ནག་པེ་ཅིན་གཞུང་གི་ངོས་ནས་ཁོ་རང་ལ་དཔེ་ནས་ཁ་བྲལ་བ་རེད་ཟེར་ཡག་ཅིག་དང་ཨ་ནི་ཁོ་རང་ལ་ཅིག་བཀའ་མོལ་དེ་འདྲས་གནང་བ་ལ་བརྟེན་ནས་ཁྲིམས་གཅོད་བྱེད་དགོས་ཀྱི་རེད་ཟེར་ཡག་དེ་གི་དེ་འདྲས་ཀྱི་ཐོག་ནས་ད་དམངས་གཙོ་ཡར་ཐོན་ཚོགས་པ་དང་རྒྱ་ནག་ལ་རྦད་དེ་ཅིག་རྒྱ་ནག་གིས་རྩ་བ་ནས་ནི་མ་དགའ་ཡ་དང་མོས་མཐུན་མེད་པའི་གི་དེ་འདྲའི་གི་ཤུགས་ཆེན་པོ་དེ་འདྲ་ཅིག་ཡོང་སྡོད་གི་འདུག་པ་ལགས་གལ་སྲིད་དམངས་གཙོ་ཡར་ཐོན་ཚོགས་པ་ཐོབ་པ་ཡིན་པ་ཡིན་ན་ད་ཅིག་དམག་དེ་དང་ཅིག་ཉེན་ཁ་དེ་ཡོད་ཡོད་མ་འདྲ་པོ་ཅིག་ཆགས་སྡོད་ཀྱི་ཡོད་རེད་པས་སྐུ་ངོ་འབའ་བ་སྐལ་བཟང་རྒྱལ་མཚན་ལགས། དེ་ཆགས་ཀྱི་མེད་པ་དེ་ད་ལྟ་དེ་གཞུང་གི་འགྲེལ་བཤད་ག་རེ་བརྗོད་པར་ཞུས་པ་ཡིན་ན་ཉིས་སྟོང་ལོ་ནས་ཉིས་སྟོང་བརྒྱད་བར་དུ་དམངས་གཙོ་ཡར་ཐོན་ཚོགས་པ་གིས་གཞུང་ཟིན་པ་རེད་རྒྱ་ནག་གིས་དམག་བརྒྱབ་ཡོད་མ་རེད་དེ་ག་ནང་བཞིན་གྱི་ཉིས་སྟོང་བཅུ་དྲུག་ནས་ཉིས་སྟོང

ཁོའི་ནང་གི་འོས་བསྡུ་དེ་གི་འབོད་སྒྲ་དེ་ཞི་བདེ་དང། ནས་དམག་འཁྲུག་འདམ་གི་ཡིན་པས་ཡང་མིན་ན། རང་དབང་དམངས་གཙོ་དང་དབང་ཆ་སྒེར་སྡོམ་འདམ་གི་དེ་འདྲ་གཉིས་ཀྱི་ཐག་གཅོད་ཅིག་ཆགས་པ་ག་རེ་ཞུ་དགོས་པ་ཡིན་ཟེར་ན་ཕྱོགས་གཉིས་ཀ་ཕན་ཚུན་གྱི་སྐྱོན་འཛུགས་བྱེད་ཡ་དེ་གལ་སྲིད། དམངས་གཙོ་ཡར་ཐོན་ཚོགས་པ་ད་ལྟ་གཞུང་བདམས་ཐུབ་པ་ཡིན་ན་ཐའེ་ཝན་དེ་དམག་ས་ཆགས་གི་ལབ་ཡ་དེ་ཅིག་གཞན་དག་ག་རེ་ལབ་གི་ཟེར་ན་གལ་སྲིད་གོ་མིན་ཏང་གི་གཞུང་བདམས་ཐུབ་པ་ཡིན་ན་ཨ་ནི་རྒྱ་ནག་མཉམ་དུ་གཅིག་གྱུར་བྱས་དེ་ནས་རྒྱ་ནག་གི་ད་ལྟ་དབང་རང་དབང་དམངས་གཙོ་མེད་པ་གི་དབང་ཆ་སྒེར་སྡོམ་ཅན་གྱི་གཞུང་དེ་ཐེ་ཝན་ནང་སླེབས་དགོས་ཟེར་ཡག་གི་དེ་འདྲ་གཉིས་ཀྱི་ཐག་གཅོད་ཅིག་ཡིན་པ་ཡིན་དུས་འདས་པའི་ཉམས་མྱོང་ལ་བརྟེན་པ་ཡིན་ན། རྒྱ་ནག་གི་གསལ་བསྒྲགས་རྫུན་མ་ཅིག་གི་ཐོག་ལ་ད་ལྟ་དམངས་གཙོ་ཡར་ཐོན་ཚོགས་པ་དེ་བདམས་པ་ཡིན་ན་དམག་འཁྲུག་ཡོང་གི་རེད་ཟེར་ཡག་དེ་ཁོ་ཚོ་མ་མཐོང་བ་གི་དྲན་གི་ཡོད་ར་མ་འདུག་དོན་དངོས་སུ་ཚའེ་ཡིན་ཝེན་གི་འདས་པའི་ལོ་བརྒྱད་གི་སྲིད་ཇུས་དེ་བརྟན་པོ་ཅིག་བརྩི་ཡག་དང་དེ་ཡང་ནང་བཞིན་གི་དཔལ་འབྱོར་ཡང་ཡག་པོ་འགྲོ་གི་ཡོད་པ་ཡིན་ན་ཐེ་ཝན་ནང་ཁུལ་གྱི་རྩོད་པ་རྒྱག་ཡོང་དུས་ཨ་ནེ་དཔལ་འབྱོར་དེ་ཅིག་སྐྱོ་པོ་ཡིན་པ་དང་མང་ཚོགས་སྤྱི་ས་མི་མང་གི་འཚོ་བ་ཡར་རྒྱས་འགྲོ་མེད་པ་ལབ་གི་རེད་ཀྱང་འདི་འདྲའི་བསླབ་བྱ་ཉོག་ཐག་ལ་ཉིས་ཁྲི་སྟོན་སྟོང་ལྷད་ཚ་ཡག་གི་གནས་སྤོ་ཡག་ཐག་གཅོད་བྱ་ཡག་གནས་སྟངས་ཆགས་དེ་དེ་ཡིན་དུས་ཡོངས་རྫོགས་དེ་ང་ཚོ་འོས་བསྡུ་གི་སྐབས་སུ་གི་ཁྱབ་བསྒྲགས་གི་ཐོག་ལ་ཞུགས་ཕན་ཚུན་ཚང་མ་གི་སྐྱོན་བརྗོད་ཆེན་པོ་དང་སྡུག་པོ་ཚིག་ངན་པ་བེད་སྤྱོད་བྱས་བསྡད་ཡག་དེ་ཕྱོགས་ཡོངས་ནས་ཐོན་ཡག་གི་གནས་སྟངས་ཅིག་ཆགས་ཡོང་གི་འདུག། ལགས་སོ། ད་རྒྱ་ནག་སྐམ་ས་ཆེན་པོ་དང་ཐེ་ཝན་གཉིས་བར་གི་ཚོང་ལས་ཀྱི་ཐོག་ནས་འབྲེལ་བ་ཤུགས་ཆེན་པོ་ཞིག་རེད་འདུག་སྟེ། ད་ལྟ་དམངས་གཙོ་ཡར་ཐོན་ཚོགས་པ་བསླེབས་པ་ནས་བཟུང་རྒྱ་ནག་གི་ཡང་ཅིག་ཡུལ་སྐོར་སྤྲོ་འཆམ་པ་མི་སྒེར་གྱི་འགྲུལ་འགྲོ་ནི་བཀག་སྡོམ་དང་ཨ་ནི་དཔལ་འབྱོར་ཐོག་ལ་མང་པོ་ཅིག་བཀག་སྡོམ་བྱས་པ་དང་དེ་འདྲའི་ཅིག་བྱས་ཡོད་དུས། ཐེ་ཝན་གྱི་ཅིག་རྒྱ་ནག་ལ་བརྟེན་མི་དགོས་ཀྱི་ཐོག་ནས་དཔལ་འབྱོར་རང་ཁ་རང་གསོ་ཟེར་ན་རེད།

འདི་སོང་ཙང་ད་ཐེངས་ཡ་དམངས་གཙོ་ཡར་ཐོན་ཚོགས་པས་གཞུང་གཞུང་ཟིམ་བྱས་ཨ་ནི་རྒྱ་ནག་ལ་ཕ་རྒྱ་ནག་གི་འདི་སྒང་ལ་གང་ད་རྒྱ་ཁབ་སྡིགས་ར་མང་པོ་བསྐུལ་དེ་ཡིན་ནའི་དངོས་སུ་གི་དམག་འཛིང་ཡོང་ཡ་ལ་སོགས་པ་ད་དེ་འདྲའི་གི་ཉེན་ཁ་དེ་མེད་པ་སོང་ཙང་ཨ་ནི་དམིགས་བསལ་གི་ད་ད་ངས་ཅིག་ག་རེ་ཞུ་འདོད་ཞུ་བ་ཡིན་ན་དཔེར་ན་ང་བོད་མི་ཅིག་ཡིན་པ་སོང་ཙང་དངོས་གནས་ཐེ་ཝན་ནང་ལ་བསྡད་ཡོད་རེད་དེ་ཡིན་ནའི་ད་ལོ་སྤྱི་ལོ་སྤྱི་ལོ་དགུ་བརྒྱ་དགུ་བཅུ་གོ་དྲུག་ལོ་ལ་ཁོ་རང་ཚོ་དམངས་གཙོའི་གི་ཨ་ནི་མི་མང་གི་རང་དབང་ཐོག་ནས་སྲིད་འཛིན་དང་པོ་བདམས་བྱས་དགུ་བཅུ་གོ་བདུན་ལོ་ལ་ཡང་སྐྱབས་མགོན་རིན་པོ་ཆེ་གདན་འདྲེན་ཞུས་ཡོད་རེད་དེ་ནས་དགུ་བཅུ་གོ་བདུན་ལོ་ནས་བྱས་དབུས་བོད་མིའི་སྒྲིག་འཛུགས་དང་བཙན་བྱོལ་གཞུང་དང་ཐེ་ཝན་གྱི་བར་ལ་ཡང་འབྲེལ་ལམ་གསར་བ་ཞིག་ཆགས་ཡོད་རེད་དེ་བཞིན་དུ་དམངས་གཙོ་ཡར་ཐོན་ཚོགས་པ་གཞུང་ཟིམ་བྱས་ད་ལྟ་བར་དུ་ཡང་ང་ཚོའི་གི་ད་ཅིག་བོད་ནང་གི་གནས་ཚུལ་ག་འདྲས་བྱུང་པ་ཡིན་ན་རེད་དེ་འབྲེལ་གྱི་སྒང་ལ་ཡང་ཁོ་རང་ཚོ་དམིགས་བསལ་གྱི་དོ་སྣང་སྤྲད་བྱས་ཡ་གྲོས་ཚོགས་ནང་ལ་བཀའ་མོལ་གནང་ཡས་རེད། དཔེར་ན། དམིགས་བསལ་གྱི་ཐེ་ཝན་གྱི་ནང་ལ་རྒྱ་ཡིག་དང་རྒྱ་སྐད་ཡིན་པ་སོང་ཙང་བོད་པའི་གི་འཐབ་རྩོད་གི་ལས་འགུལ་ག་འདྲས་ཅིག་ཡིན་པ་ཡིན་ན་རྒྱ་ནག་སྐམ་ས་ཆེན་པོ་གི་མི་མང་དཀྱུས་མ་དེ་ཚོ་ལ་ཡང་གོ་རྟོགས་སྤེལ་ཐུབ་ཡས་གནས་ཚུལ་དེ་འདྲས་ཤུགས་ཆེན་པོ་ཆགས་ཀྱི་ཡོད་རེད། ལགས་སོ། ད་རེས་སྲིད་འཛིན་འོས་འདེམས་འདི་ང་ཚོའི་བོད་པའི་བཙན་བྱོལ་གཞུང་ནང་གི་ད་ཅི་སྲིད་སྐྱོང་འོས་འདེམས་དང་འདྲ་མཚུངས་ཡོད་ས་རེད་ཁོ་རང་ཚོ་གི་ད་ཅི་འོས་མང་ཤོས་དེ་སུ་ལ་ཐོབ་པ་ཡིན་ན་དེ་སྲིད་འཛིན་ཆགས་འགྲོ་བ་ཡ་གཅིག་རེད་འདུག་བ་ལ། དེ་ཡང་གཞན་གཅིག་གིས། ཁོ་རང་ཚོ་གི་འོས་བསྡུ་འདི་གི་མཉམ་ཞུགས་བྱེད་ནུས་ཀྱི་དེའི་བརྒྱ་ཆ་དེ་ག་འདྲི་འདྲ་བོ་ཅིག་ཆགས་ཀྱི་ཡོད་ན་མང་པོ་འདྲ་བོ་ཅིག་བརྩིས་བསྡད་ཀྱི་འདུག་དེ་དང་མཉམ་དུ་ལ། ཡང་གཅིག་གཞོན་སྐྱེས་དེ་ཚོ་གིས། ཁོ་རང་ཚོ་འོས་བསྡུ་སྐབས་སུ་སོ་སོའི་ས་གནས་རང་ལ་རང་ཕར་ལོག་ནས་འོས་བསྡུ་བྱེད་མ་གཏོགས་ས་ཆ་གཞན་པ་ནས་ཡང་འོས་བསྡུ་བྱེད་མི་ཆོག་ཡ་གི་དེ་འདྲིས་ཀྱི་ཡང་གཅིག་དཀའ་ངལ་དང་སྐྱོན་ཆ་ཡོད་པ་དེ་འདྲི་ཡིན་ས་རེད་བ་ལ་དེ་སྐོར་ལ་སྐུ་ངོས་ཅིག་གསུངས་དང། ལགས། དང་པོ་ངས་ཐེ་ཝན་གྱི་དཔལ་འབྱོར་སྐོར་ལ་ཁ་སྣོན་ཏིག་ཙམ་ཅིག་ཞུས་པ་ཡིན་ན་ཐེ་ཝན་གྱི་དཔལ་འབྱོར་དེ་དེང་སང་འཛམ་གླིང་མི་ཉུང་ཉུང་ས་ཆ་ཆུང་ཆུང་དེ་འདྲ་གྱི་དཔལ་འབྱོར་སྤྱི་ཡོངས་ཀྱི་བསྡོམས་འབོར་དེ་འཛམ་གླིང་གི་ཨང་ཉི་ཤུ་རྩ་གཅིག་ཆགས་ཡོང་གི་ཡོད་རེད། ཨེ་ཤེ་ཡ་ནང་ལ་དཔལ་འབྱོར་འཕེལ་རྒྱས་ཨང་དང་པོ་ཆགས་ཡོང་གི་རེད་སྔོན་མ་ཨེ་ཤེ་ཡ་ནང་གི་འབྲུག་ཆུང་བཞི་ཟེར་ཡ་དེ་དག་ལྷོ་ཀོ་རི་ཡ་རེད་དེ་ག་ནང་བཞིན་ཧོང་ཀོང་རེད་སིང་ག་ཕོར་ཐེ་ཝན་བཞི་ནང་ལ་ཨང་དང་པོ་ཆགས་འགྲོ་གི་ཡོད་རེད། སྔོན་མ། གོ་མིན་ཏང་དང་དེ་སྔོན་མ་གཞུང་གིས་རྒྱ་ནག་མཉམ་དུ་ཚོང་འབྲེལ་ཆེན་པོ་གཅིག་གིས་རྒྱ་ནག་གཅིག་པུར་བརྟེན་དགོས་ཡག་གི་ཚོང་འབྲེལ་དེ་ལ་དེང་སང་ཡག་ཐག་དེ། ཐའེ་ཝན་དེ་ཤུགས་ཡོང་ནས་ཨ་རིར་ཡོ་རོབ་དེ་ག་ནང་བཞིན་གྱི་གཙོ་བོ་དང་ལྷོ་གི་ཕྱོགས་ལ་ལྷོ་ཤར་ཨེ་ཤི་ཡ་ཕྱོགས་ལ་དཔལ་འབྱོར་ཕར་འགྲོ་དེ་དག་ཕྱི་རྒྱལ་གྱི་མ་དངུལ་ཐའེ་ཝན་ལ་བཙུགས་ཡག་ཡིན་ན་འདྲ་རྒྱ་ནག་ལ་བརྟེན་མི་དགོས་བ་གི་གི་དཔལ་འབྱོར་དེ་རྒྱ་ནག་བརྟེན་མི་དགོས་བ་དང་བརྒྱ་ཆ་ཉུང་རུ་འགྲོ་ཕྱི་རྒྱལ་ལ་ཕར་འགྲོ་ཡག་དེ་བརྒྱ་ཆ་ཆེ་རུ་འགྲོ་དེ་མ་འོངས་པར་དེ་ད་ལྟ་གི་གཞུང་གི་སྲིད་ཇུས་དེ་ཨ་ནི་རྒྱ་ནག་གཅིག་པོ་ལ་བརྟེན་བསྡད་མི་དགོས་པ། ཨ་ནི་ཕྱི་ལ་བརྟེན་ཏེ་དཔལ་འབྱོར་ཡར་རྒྱས་འགྲོ་དགོས་ཡག་གི་ལམ་ཁ་དེ་ཆེན་པོ་གཅིག་ཆགས་པར་མ་ཟད་རྒྱ་ནག་གི་ཡུལ་སྐོར་སྤྲོ་འཆམ་ཡོང་པ་ཡིན་ན་ཐེ་ཝན་མི་གི་ལས་ཀ་མེད་པར་མི་ཚང་མ་དཔེ་དེ་ཁོར་ཡུག་བཙོག་པར་ཆགས་པ་དེ་བརྟེན་མ་དགོས་པ་ཡིན་ན་གཡས་གཡོན་ལུང་པ་ཐེ་ཝན་ནས་ཡོང་མཁན་གི་དཔེ་དེ་མང་པོ་དེ་གི་ཐེ་ཝན་གི་སྐྱེ་མགྲོན་ཁང་ན་ཚང་མ་ཏག་ཏག་ཡོང་དགོས་ཡག་གི་གནས་སྟངས་དེ་ཏག་ཏག་ཆགས་དགོས་རེད། ཡག་པོ་ཆགས་ཡོང་དགོས་རེད་ཡིན་ན་ད་འོས་བསྡུ་གི་དཀའ་ངལ་དེ་ག་རེ་ཞུས་པ་ཡིན་ན་ཐའེ་ཝན་མི་ས་ཡ་མང་པོ་རྒྱ་ནག་ནང་ཚོང་རྒྱག་གི་ཡོད་རེད་ཕྱི་རྒྱལ་ལ་དཔེ་དེ་ས་ཡ་མང་པོ་ཡོད་རེད་དེ་དེ་ཚོ་ན་ང་ཚོ་བོད་མི་སྒྲིག་འཛུགས་གཞུང་ཡིན་ན་འཛམ་བུ་གླིང་ལ་ཉིན་གཅིག་དུས་གཅིག་ཏུ་འོས་ཤོག་དུས་གཅིག་ཏུ་བླུགས་ཐུབ་ཡག་དེ་ཐའེ་ཝན་གྱི་བཟོ་ཐུབ་དགོས་མ་ཡིན་ངེས་པར་དུ་ས་ཐའེ་ཝན་ནང་ཡོང་ཏེ་བླུགས་དགོས་བ་གཅིག་ཆགས་ཡོད་གཉིས་པ་དེ་ཁོ་རང་ཚོ་གི་ཁྱིམ་ཐོ་ཀྱི་ད་ཁྱིམ་གི་ད་ལྟ་བསྡད་ས་གི་ང་ཚོ་མ་སོང་ནས་ཁྱིམ་ཐོ་བསྡད་ས་དེ་ས་གནས་ཐའེ་ནན་ཡིན་ན་དེ་ག་རང་ན་བླུགས་དགོས་རེད་མ་གཏོགས་ཐའེ་པེ་ནང་ལས་ཀ་བྱེད་མཁན་མང་པོ་ཅིག་ཐའེ་པེ་ནང་བསྡད་ངེས་གི་དུད་ཚང་གི

གཅིག་ག་རེ་ཟེར་བ་ཞན་ཆ་མང་པོ་ཅིག་ཡོད་ཡོད་པ་ཆགས་ཀྱི་འདུག། ལགས་ལགས་སོ། ད་ལྟ་བཀྲ་ཤིས་ཚེ་རིང་ལགས་ཐའེ་ཝན་ནང་ལོགས་ལ་བོད་མིའི་གི་མི་འབོར་དེ་ག་འདྲི་རེད་མི་ག་མི་འབོར་ག་ཚོད་ཙམ་ཅིག་གིས་ད་གཅིག་ཐའེ་ཝན་གི་འོས་བསྡུ་ནང་ལོགས་མཉམ་ཞུགས་བྱེད་ཆོག་གི་ཡོད་རེད། ཐའེ་ཝན་ནང་ད་ལྟ་གནས་བཞུགས་ཡོད་དེ་ངས་བོད་པ་བརྒྱ་དང་ལྔ་བཅུ་སོ་ག་འདུག་རྩིས་རྒྱག་གི་རེད་དེ་ད་ལྟ་ས་ཡིན་ཁོ་རང་ཚོ་ད་རེས་བཅུ་གསུམ་ལ་འོས་བླུགས་ཆོག་ངེས་ཀྱི་བུ་མི་ཆགས་ཀྱི་ཡོད་རེད། ཨ་ལས་ལགས་སོ་ལགས་སོ། ལགས་སོ། ད་ལྟ་སྐུ་ངོ་འབའ་བ་སྐལ་བཟང་རྒྱལ་མཚན་ལགས། ད་ལྟ་ཀྱི་ཐེ་ཝན་གྱི་ད་ལྟའི་གི་ད་ཀྱི་འོས་བསྡུ་གི་བརྒྱུད་རིམ་འདི་འདྲ་གཅིག་ལ་གཅིག་བལྟ་ཡོང་དུས་ཨ་ནི་མང་པོ་གཅིག་གི་ཡང་ཀྱི་ཚོད་དཔག་བྱེད་གཅིག་དེ། སྲིད་འཛིན་གྱི་ཆབ་སྲིད་ཚོགས་པ་གཅིག་གི་ད་མུ་མཐུད་དེ་འདྲ་རང་གནང་གི་མ་རེད་ཡང་སྐོར་ར་འདྲ་པོ་གཅིག་ཐེབས་གི་རེད་ཟེར་ཡ་གི་དེ་འདྲ་ལབ་ཡོང་དུས་ད་ཆབ་སྲིད་ཚོགས་པ་གཞན་པ་གཅིག་ལ་འགྲོ་ཡ་གཅིག་རེད་དེ་ཤོད་རེད་ད་ཡིན་ན་ཡང་དེ་སྔོན་ལ་ད་ལྟ་ཀྱི་ཚའེ་ཡིན་ཝུན་ཐོབ་ཡ་དེ་མང་པོ་གཅིག་ཡང་རྒྱ་ནག་གི་ཧོང་ཀོང་ལ་ག་རེ་བྱས་སོང་ཨ་ནི་ཁོ་ཚོ་གི་ཁ་དན་ཚིག་ལ་མ་གནས་ཡ་དེ་འདྲ་ཅིག་བྱས་སོང་དེ་ཤེས་ཡོང་དུས་ད་ཐེ་ཝན་མི་མང་གི་ཀྱི་རྒྱ་ནག་ལ་ཡིད་ཆེས་དེ་ད་ཕལ་ཆེར་མེད་པ་གི་དེ་གསལ་པོ་གཅིག་སྟོན་གི་ཡོད་རེད་ཟེར་ཡ་གི་དེ་འདྲ་ཅིག་འདུག་ད་ལྟ་གི་གནས་སྟངས་དང་དེ་འདྲ་མུ་མཐུད་བསྡད་ཡོད་ན་ག་འདྲ་ཡིན་ན། ད་ལྟ་ཐེ་ཝན་གི་གནས་སྟངས་དེ་ཁན་ཚ་ག་རེ་བྱ་ག་ཞུགས་པ་ཡིན་ནས་ན་ནིང་ཐེ་ཝན་གྱི་ང་ཚོ་མ་སོང་ན་ས་གནས་ཀྱི་འོས་བསྡུ་དེ་ད་ཆ་ནི་ཐེ་ཝན་ལ་གྲོང་ཁྱེར་ཁག་དང་རྫོང་དང་མངའ་སྡེ་ཁག་ཉི་ཤུ་རྩ་གཉིས་ཙམ་གྱི་དབྱེ་བ་བྱས་ཏེ་ཡོད་རེད་དེ་གི་ནང་ལ་བཅུ་དྲུག་ཙམ་གྱི་ས་གནས་གཞུང་གི་ཚོགས་པ་གོ་མིན་ཏང་དང་ཚོགས་པ་གཞན་དག་ལ་ཤོར་བ་རེད་དེ་ཡིན་དུས་ས་གནས་ཀྱི་འོས་བསྡུ་དེ་ད་ལྟ་གི་གཞུང་འཛིན་ཚོགས་པར་ཤུགས་ཆེན་པོ་ཅིག་ཤོར་རེད་གཅིག་གཉིས་པ་དེ་ད་ལྟ་གཞུང་འཛིན་ཚོགས་པ་དེ་ལོ་བརྒྱད་ཀྱི་རིང་ལ་ཁོ་ཚོ་གཞུང་འཛིན་ཡིན་པར་མ་ཚད་གྲོས་ཚོགས་ནང་ཡང་ཁོ་ཚོ་མང་བ་ཆགས་ཏེ་མི་མང་པོ་གཅིག་གིས་སྔ་མ་གི་ཁས་ལེན་བྱས་པ་མང་པོ་ཞིག་ཁོ་ཚོ་ཁས་ལེན་བྱས་མ་སོང་མེད་ལག་བསྟར་བྱས་མ་སོང། ཅེས་སྐྱོན་དང་ལྷག་པར་དུ་ཆབ་སྲིད་ཚོགས་པ་གཅིག་ལ་གྲོས་ཚོགས་དང་གཞུང་གཉིས་ཀ་གི་དབང་ཆ་ཟིན་ཡོད་དེ་དེ་ཁེངས་དྲགས་དང་ང་རྒྱལ་ཆེ་དྲགས་ཏེ་མང་ཚོགས་ཀྱི་བདེ་སྡུག་ལྟ་གི་མི་འདུག་དེ་ངེས་པར་དུ་འགྱུར་བ་གཏང་དགོས་འདུག་ཟེར་ཡག་གི། སྐད་རྒྱག་མཁན་ནི་མང་པོ་ཞེ་པོ་ཆགས་འགྲོ་གི་འདུག་དེའི་མཉམ་དུ་ལ་གཞོན་སྐྱེས་མང་པོ་ཅིག་གིས་ད་ལྟ་ཆབ་སྲིད་ཚོགས་པ་གསུམ་པ་དེ་ཡོང་དགོས་ཡ་དེ་ཡང་གོ་མིན་ཏང་ལ་ཡང་མ་དགའ་བ་ཅིག་དེ་ཡང་ནང་བཞིན་གྱི་ད་ལྟ་གི་དམངས་གཙོ་ཡར་ཐོན་ཚོགས་པ་ལ་མ་དགའ་བ་ཅིག་དེ་ནས་དེའི་བར་ལ་མི་མང་ཚོགས་པ་ཅིག་དེ་ཡང་དེ་ལ་རྒྱབ་སྐྱོར་འགྲོ་ཡ་དང་ཡིན་ན་ཡང་མི་མང་ཚོགས་པ་དེ་ཐོབ་ཡ་མེད་པ་རེད་འོ་དེ་ད་ལྟ་བརྒྱ་ཆ་ལྔ་མ་གཏོགས་ཁྱད་པར་ཡོད་མ་རེད་བར་ན་བརྒྱ་ཆ་ཉི་ཤུ་ཙམ་གཅིག་སེམས་ནང་ལ་ཁ་ཤས་ཀྱི་འོས་ཤོག་མ་བླུགས་པ་བྱས་ཏེ་བརྒྱ་ཆ་དེ་ག་ལ་འགྲོ་ཡ་ཡིན། མི་མང་བརྒྱ་ཆ་དྲུག་ཅུ་ཙམ་གཅིག་གིས་ཆབ་སྲིད་ཚོགས་པར་འགྱུར་བ་བཏང་དགོས་པ། ཆབ་སྲིད་ཚོགས་པ་གསར་པ་ཡོང་དགོས་འདུག་དྲན་གི་ཡོད་རེད་དེ་ཡིན་ན་ཡང། གནད་འགག་དེ་རྒྱ་མི་གི་དམར་ཤོག་གི་འཇིགས་སྐུལ་དང་རྒྱལ་ཁབ་བདེ་འཇགས་ཀྱི་སྲུང་བཅད་ལ་ཐུག་ཡོང་དུས། ཡང་ད་ལྟ་གི།

ཀྱི་དང་སྤྱི་ཟླ་བཅུ་གཅིག་པ་ཙམ་ཡིན་ས་ཡོད་སྐབས་དེ་དུས་ད་ལྟ་གོ་མིན་ཏང་ཚོགས་པ་དང་མི་མང་ཚོགས་པ་ཁོ་རང་གཉིས་མཉམ་འབྲེལ་གྱི་ཐོག་ནས་ཁ་གཏད་ཅིག་བཅག་པ་ཡིན་ན་ད་ལྟ་དེ་དམངས་གཙོ་ཡར་ཐོན་ཚོགས་པ་ལ་ཕལ་ཆེར་ཕམ་ཁ་བཏང་ཐུབ་རེད་ཟེར་ཡ་གི་དེ་འདྲ་གི་མང་པོ་ཅིག་ཚོད་དཔག་བྱས་སོང་ཁོ་ཚོས་འོ་འདྲ་མཉམ་འབྲེལ་གྱི་བྱེད་མ་ཐུབ་ཡ་དེ་ཡང་དམངས་གཙོ་ཡར་ཐོན་ཚོགས་པ་ལ་ཁེ་བཟང་འདྲ་པོ་ཅིག་ཡོང་གི་ཡོད་ས་རེད་དེ་ཁོ་ཚོ་མཉམ་འབྲེལ་བྱེད་མ་ཐུབ་ཡ་དེ་ག་རེ་ཡིན་ན། ལའོ། ཡིན་ནས་མཉམ་འབྲེལ་བྱེད་པ་ཡིན་ན་དམངས་གཙོ་ཡར་ཐོན་ཚོགས་པ་ལ་ལྟ་ཁོ་གཉིས་མཉམ་འབྲེལ་ཆགས་པ་ཡིན་ན་ལྟ་ཁེ་བཟང་ཡོང་གི་ཡོད་མ་རེད་དེ། ཡིན་པ་ཡིན་ན་ལས་ཁོ་རང་ཚོ་གི་མཉམ་འབྲེལ་ཆགས་མེད་པའི་རྒྱུ་མཚན་གཙོ་བོ་དེ་དེ་སྐབས་དེ་ཡང་གཉིས་ཆ་སྲིད་འཛིན་རང་བཞེངས་དགོས་ཡོད་པ་སོང་ཙང་སྲིད་འཛིན་གཞོན་པ་དེ་གཉིས་ཆ་ངོས་ནས་ཁས་ལེན་མེད་པ་སོང་དུས་དེ་སྲིད་བཞག་ཐུབ་ཡོད་མ་རེད་དེ། ཡིན་ནས་ད་ལྟ་ཨང་ཀི་གསུམ་པ་ཡང་བཞག་ཡོང་ངེས་ཐའེ་ཝན་མི་མང་ཚོགས་པ་གི་སྲིད་འཛིན་བཞག་ཡོང་ངེས་ཁོ་རང་ཆ་བཞག་གི་ཡིན་ན་དངོས་གནས་ཐོག་མ་དེ། ཐའེ་པེ་གྲོང་ཁྱེར་གྱི་སྤྱི་ཁྱབ་ཡག་བཞེངས་པའི་སྐབས་སུ། དམངས་གཙོ་ཡར་ཐོན་ཚོགས་པའི་གི་རྒྱབ་སྐྱོར་དངོས་གནས་ཡག་བྱང་ཆགས་རྒྱུ་ཆ་དེ་ཡོད་རེད། གཉིས་པ་དེ་ད་ལྟ། དཔེར་ན་སྐུ་ངོ་འབའ་བ་སྐལ་བཟང་རྒྱལ་མཚན་ལགས་གསུངས་པ་ནང་བཞིན་གི་དེ་སྐབས་དེ་ཡག་ཨ་ནི་མི་མང་ཚོ་གིས་ད་གོ་མིང་ཏང་དང་མིང་ཅིན་ཏང་གཉིས་དེ་ག་དུས་ཡིན་ནའང་ཅིག་མཐོང་བསྡད་ཀྱི་ཡོད་རེད་ཕྱག་ལས་གནང་བ་མང་པོ་ཅིག་ད་ནི་ལོ་མང་པོ་ཞིག་དེ་ནས་གནང་བསྡད་རེད་དེ་ད་རིང་ཡང་མི་གསར་བ་ཅིག་གི་དངོས་གནས་ཅིག་ཚོགས་པ་གསར་བ་ཅིག་གི་ཨ་ནི་ལས་ཀ་གསར་བ་ཅིག་ལས་ཀྱི་བསམ་བྱས་ཨ་ནི་ཁོ་ལ་རེ་བ་ཤུགས་ཆེན་པོ་ཞིག་བྱས་ནི་གཞོན་སྐྱེས་ཚོས་ཡིན་ན་ཡང་ཁོ་ལ་རེ་བ་ཤུགས་ཆེན་པོ་ཞིག་བྱས་བྱས་ཨ་ནི་ཁོ་སྤྱི་ཁྱབ་ཐོབ་རེད་དེ་ཡིན་ནས་ཐོབ་ནི། ཅིག་ཁོ་རང་གི་ཕྱག་ལས་གནང་བའི་སྐབས་དེ་བ་ལ་ཨ་ནི་དངོས་གནས་མི་མང་འདོད་པ་མ་ཁེངས་པའི་གི་ཕྱག་ལས་མང་པོ་ཞིག་གནང་བྱས་དམིགས་བསལ་གྱི་རྒྱ་ནག་མཉམ་དུ་ཡང་ཐག་ཉེ་བོ་ཞེ་པོ་ཞིག་ཕྱིན་ཨ་ནི་གོ་མིང་ཏང་མཉམ་དུ་ལ་ཡང་དྲོད་རྒྱལ་མང་པོ་ཅིག་དེ་འདྲས་ལ་ཡང་ཅིག་ཁས་ལེན་ལ་སོགས་པ་དེ་འདྲས་བྱས་བྱས་ད་ལྟ་ཆ་བཞག་ན་སྲིད་འཛིན་ཡག་བཞེངས་ཡོད་རེད་དེ་ནི་ཁོ་རང་གི་སྔོན་མ་ནང་བཞིན་རྒྱབ་སྐྱོར་དེ་ཧ་ཅང་གི་ཁག་པོ་རེད་བསམ་གི་འདུག་ལགས། ལགས་སོ། ད་ད་ལྟ་ཅིག་སྐུ་ངོ་འབའ་བ་སྐལ་བཟང་རྒྱལ་མཚན་སྐར་མ་སྐར་ཆ་ཁ་ཤས་ཅིག་ནང་ལོག་ལ་ཚར་བ་ཅིག་བྱེད་རོགས་བྱས། བོད་པའི་གི་རྩ་དོན་གྱི་ཐོག་ལ་ཆ་བཞག་པ་ཡིན་ན་ད་ཁྱེད་ཀྱི་གཉིས་ཆ་གི་གོང་ལ་བཀའ་མོལ་གནང་སྟངས་འདི་ལ་འགྲེལ་ལ་བལྟས་པ་ཡིན་ན་ཅིག་དམངས་གཙོ་ཡར་ཐོན་ཚོགས་པ་ཐོབ་པ་ཡིན་ན་བོད་པའི་གི་རྩ་དོན་ལ་ཡག་པ་ཅིག་ཁེ་ཕན་རག་བ་ཡག་པ་རག་གི་ཡོད་པའི་གི་དེ་རེད་པས་རྡོག་རྡོག་དེ། ཨང་དེ་བ་རང་དང་མ་རེད་ཡིན་ན་ཡང་ང་ཚོ་ད་འདས་པའི་ལོ་བརྒྱད་ཀྱི་ནང་ལ་གཞུང་དང་གྲོས་ཚོགས་ནང་ལ་ང་ཚོ་དམངས་གཙོ་ཡར་ཐོན་ཚོགས་པ་ལ་ངོ་ཤེས་མང་པོ་ཡོད་པ་ཡིན་དུས་གཞུང་གྱི་བརྗེ་པོ་ཐེབས་པ་ཡིན་ན། ཡང་ངོ་ཤེས་གསར་པ་མང་པོ་ཅིག་འབྲེལ་བ་གསར་པ་མང་པོ་ཅིག་བཙུགས་པ་དེ་དཀའ་ངལ་འཕྲད་ཡ་ཆེ་ཡིན་ནའང་འདིའི་སྟེང་ལོ་མང་པོའི་ནང་ལ་ང་ཚོ་ལ་རྒྱབ་སྐྱོར་བྱེད་མཁན་དེ་ཆབ་སྲིད་ཚོགས་པ་འདྲ་མིན་ནང་ལ་ཡོད་པ་རེད་ལགས། ལགས་སོ་ཐུགས་རྗེ་ཆེ། ད་སྤྱི་ཟླ་དང་པོའི་གི་ཚེས་པ་བཅུ་གསུམ་ཉིན་མོ་ལ་དངོས་སུ་འོས་བསྡུ་དང་ཨ་ནི་སྤྱི་ཟླ་ལྔ་པ་ནང་ལོགས་ལ་སྲིད་འཛིན་གི་དམ་བཅའི་མཛད་སྒོ་དེ་གནང་གི་ཡོད་ས་རེད་ཨ་དེ་རིང་ང་ཚོའི་ལས་རིམ་ནང་སྐུ་ངོ་འབའ་བ་སྐལ་བཟང་རྒྱལ་མཚན་ལགས་དང་བཀྲ་ཤིས་ཚེ་རིང་ལགས་ཐའེ་ཝན་ནས་ཨ་ནི་ང་ཚོའི་ལ་མཉམ་ཞུགས་བྱས་ཡོད་སྙིང་ཐག་པ་ནས་བཀའ་དྲིན་ཆེ། ལགས་སོ། ཐུགས་རྗེ་ཆེ། ཐུགས་རྗེ་ཆེ་གནང་ལགས་ལགས་སོ། ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་མཇུག་བསྡོམས་མ་ཞུས་གོང་ལ་རྒྱལ་སྤྱིའི་གསར་འགྱུར་གྱི་འགོ་བརྗོད་ཁག་ཅིག་བསྐྱར་དུ་སྙན་སྒྲོན་ཞུ་གི་ཡིན། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཐའེ་ཝན་ནང་རེས་གཟའ་སྤེན་པའི་ཉིན་རྒྱལ་ཡོངས་འོས་བསྡུ་བྱས་པ་ནས་ཡུལ་འདིའི་སྲིད་འཛིན་ལ་འོས་འདེམས་རྒྱལ་ཁ་ཐོབ་པ། ལའེ་ཅིང་ཏེ་མཆོག་ལ་འཚམས་འདྲིའི་གསུང་འཕྲིན་ཞིག་བསྩལ་གནང་མཛད་འདུག་དེ་རིང་དགའ་ལྡན་ཕོ་བྲང་ཡིག་ཚང་གི་དྲ་གནས་ཐོག་གནས་ཚུལ་བཀོད་སྤེལ་གནང་དོན་ལྟར་ན་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ལའེ་ཅིང་ཏེ་མཆོག་ཐའེ་ཝན་གྱི་སྲིད་འཛིན་ལ་འོས་འདེམས་རྒྱལ་ཁ་ཐོབ་པར་འཚམས་འདྲིའི་གསུང་འཕྲིན་ཞིག་བསྩལ་གནང་མཛད་པ་དེའི་ནང་མགོན་པོ་གང་ཉིད་ནས་ཐའེ་ཝན་ནང་རྒྱལ་ཡོངས་འོས་བསྡུ་གནང་བ་དེར་ཐུགས་ཞིབ་མཛད་པ་དང་དེ་ནི་རང་དབང་དང་ཆེ་མཐོང་ལྡན་པའི་ཐོག་ནས་གནས་སྡོད་ཡོད་པའི་མི་མང་རྣམས་ལ་བློ་སྟོབས་འཕེལ་གཞི་ཞིག་ཡོང་སྐོར་བཀའ་སྩལ་གནང་མཛད་འདུག། ཧྥ་རན་སི་དང་འཇར་མ་ནི་རྒྱལ་ཁབ་གཉིས་ཀྱིས་ཁ་ཉིན་ཐའེ་ཝན་ནང་འོས་བསྡུའི་ལས་དོན་ལམ་ལྷོང་ཐོག་གནང་ཐུབ་པ་དེར་བཀྲ་ཤིས་བདེ་ལེགས་ཀྱི་འཚམས་འདྲི་གནང་ཡོད་པ་རེད་འདུག་དེ་ཡང་རེས་གཟའ་ཉི་མ་ཉིན་ཧྥ་རན་སིའི་ཕྱི་སྲིད་ལྷན་ཁང་གིས་ཐའེ་ཝན་གྱི་བདམས་ཐོན་སྲིད་འཛིན་ལའེ་ཅིང་ཏེ་མཆོག་གི་མཚན་མ་སྨོས་པར་ང་ཚོས་དམངས་གཙོའི་བྱ་གཞག་ཐོག་ཕྱག་བཞེས་གནང་མཁན་འོས་འཕེན་པ་དང་འོས་མི་རྣམ་པར་བཀྲ་ཤིས་བདེ་ལེགས་ཀྱི་འཚམས་འདྲི་ཞུ་གི་ཡོད་ཅེས་དང། ང་ཚོས་ཐའེ་ཝན་མཚོ་ཁའི་ཞི་བདེ་དང་བརྟན་ལྷིང་གི་གལ་གནད་དེ་ནན་བརྗོད་བྱེད་ཀྱི་ཡོད། ཕྱོགས་ཚང་མས་ད་ལྟའི་གནས་བབ་དེར་གུས་བཀུར་ཞུ་དགོས། མཚོ་ཁ་ཕན་ཚུན་གྱི་གྲོས་མོལ་དེ་སླར་གསོ་ཡོང་བའི་རེ་བ་ཡང་ཞུ་གི་ཡོད་ཅེས་གསུངས་ཡོད་པ་རེད་འདུག། ཡང། བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ཐའེ་ཝན་གྱི་སྲིད་འཛིན་ལ་འོས་འདེམས་རྒྱལ་ཁ་ཐོབ་པའི་ལའེ་ཅིང་ཏའེ་མཆོག་ལ་འཚམས་འདྲི་གནང་འདུག་དེ་ཡང་དབུས་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ཐོག་ཕྱི་ཚེས་བཅུ་གསུམ་ཉིན་གནས་ཚུལ་བཀོད་སྤེལ་གནང་དོན་ལྟར་ན། བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ཐའེ་ཝན་གྱི་སྲིད་འཛིན་ལ་འོས་འདེམས་རྒྱལ་ཁ་ཐོབ་པར་ལའེ་ཅིང་ཏེ་མཆོག་ལ་འཚམས་འདྲིའི་ཕྱག་ཡིག་ཞིག་གནང་བའི་ནང་ཁོང་གིས་བོད་མིའི་སྒྲིག་འཛུགས་དང་བོད་མི་མང་ཡོངས་ཀྱི་ཚབ་ཞུས་ནས་ལའེ་ཅིང་ཏེ་མཆོག་དང་ཁོང་གི་མང་གཙོ་ཡར་ཐོན་ཚོགས་པར་འོས་རྒྱལ་ཁ་ཐོབ་པར་འཚམས་འདྲི་ཞུ་གི་ཡོད་ཅེས་དང་ལའེ་ཅིང་ཏེ་མཆོག་ཁྱེད་ལ་འོས་བསྡུའི་ནང་རྒྱལ་ཁ་ཐོབ་པ་དེས་ཐའེ་ཝན་མི་མང་རྣམས་ཀྱི་མང་གཙོའི་ལམ་ལུགས་དང་རང་དབང་གི་རྩ་དོན་ཁག་ལ་ཆོད་སེམས་འགྱུར་མེད་བརྟན་པོ་ཡོད་པ་ར་སྤྲོད་དཔང་རྟགས་གསལ་པོ་བཏོན་པ་ཡིན་སྐོར་གསུངས། འདུག། ཐེ་ཝན་གྱི་འོས་འཕེན་པ་རྣམས་ཀྱིས་སྲིད་འཛིན་དུ་འོས་འདེམས་གནང་བའི་སྐུ་ཞབས། Lai Ching-te། ཡིས་ཐེ་ཝན་ངོས་ནས་རྒྱ་ནག་གི་སྡིགས་སྐུལ་དེར་གདོང་ལེན་གནང་རྒྱུའི་སྐོར་གསུངས་ཡོད་པ་རེད་འདུག་དེ་ཡང་རེས་གཟའ་སྤེན་པ་ཉིན་ཐེ་ཝན་གྱི་བདམས་ཐོན་སྲིད་འཛིན། སྐུ་ཞབས། Lai Ching-te། མཆོག་གིས་འོས་བསྡུའི་ནང་རྒྱལ་ཁ་ཐོབ་པར་གསུང་བཤད་གནང་བའི་ནང་ཐེ་ཝན་མཚོ་ཁའི་ཞི་བདེ་བརྟན་ལྷིང་མུ་མཐུད་ནས་འཇོག་ཐབས་གནང་རྒྱུའི་སྐོར་དང་རྒྱ་ནག་གི་སྡིགས་སྐུལ་དེར་གདོང་ལེན་གནང་རྒྱུའི་སྐོར་གསུངས་འདུག། ཨ་མི་རི་ཀས་རེས་གཟའ་སྤེན་པའི་ཉིན་ཐའེ་ཝན་གྱི་རྒྱལ་ཡོངས་འོས་བསྡུའི་ནང་ནས་ཐའེ་ཝན་རང་བཙན་གྱི་ཞེན་ཕྱོགས་འཛིན་མཁན་ལའེ་ཅིང་ཏའེ་མཆོག་ལ་རྒྱལ་ཁ་ཐོབ་པར་དགའ་བསུ་ཞུས་པའི་བསྒྲགས་གཏམ་སྤེལ་བ་དེར་རྒྱ་ནག་གཞུང་ངོས་ནས་ངོ་རྒོལ་བྱེད་ཀྱི་ཡོད་སྐོར་ཁ་སང་གཟའ་ཉི་མའི་ཉིན་བཤད་འདུག། ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་ཆ་ཚང་སྙན་སྒྲོན་ཞུས་ཟིན་པ་ཡིན། ལས་རིམ་དེ་བཞིན་བསྟན་འཛིན་དཔལ་མོ་ལགས་ཀྱིས་བཀོད་སྒྲིག་གནང་བའི་ཐོག་ལེ་ཚན་ངོ་སྤྲོད་དང་གསར་འགྱུར་ཁག་ཕབ་སྒྱུར་གྱིས་སྙན་སྒྲོན་ཞུ་མཁན་དོན་གྲུབ་ཚེ་རིང་ལགས་དང་ང་སེང་གེ་རི་བསོད་ནམས་ལྷ་མོ་ཡིན། རྣམ་པ་ཚོས་ང་ཚོའི་ལས་རིམ་ཁག་རྒྱུན་དུ་གསན་བཞེས་གནང་བར་ཐུགས་རྗེ་ཆེ་བཀྲ་ཤིས་བདེ་ལེགས།